རྒྱ་ཆེའི་སེར་མོ་བ་ལྷན་རྒྱས་ལ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་ནས་སླར་ཡང་ལྷན་རྒྱས་སྐུ་ཁམས་བཟང་ཞིང་སྐུ་ཚེ་བྲག་ལྟར་བརྟན་པའི་འཚམས་འདྲི་དང་རླུང་འཕྲིན་གསན་པར་དགའ་བསུ་གྲངས་མེད་ཞུ། དེ་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང། རྒྱལ་བ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་བཞིའི་སྐོར་རྒན་ལགས་ཁ་ཤས་གདན་ཞུའི་ཐོག་རང་ཉིད་ལ་གོ་རྟོགས་གང་ཡོད་པ་བཀའ་མོལ་གནང་ཡ་དང།

ཨེ་ནི་དེ་རིང་གི་བརྗོད་གཞི་རྒྱལ་བའི་ཐུགས་བསྐྱེད་དམ་བཅའ་བཞི། དང་པོ་དེ་རྒྱལ་བའི་ཐུགས་འགན་དང་པོ། བྱམས་བརྩེ་གོང་འཕེལ་གཏོང་བའི་མཛད་པའི་ཐོག་ལ་ཨེ་ནི། ང་ཚོས་ཀྱི་དེ་ལ་བཀའ་མོལ་གནང་ཡས་རེད་དེ། དེ་གི་ཐོག་ལ་རྒན་ལགས་རྣམ་པ་ཚོ་གི་ཞུས་པ་འདྲ་ཞིག་ན་དེ། བྱམས་བརྩེ་གོང་འཕེལ་བཏང་ལབ་ཡས་དེ་དང་ཨེ་ནི་ཐུགས་ཀྱི་དམ་བཅའ་ལ་དེའི་སྟེང་ལ་རྒན་ལགས་རྣམ་པ་ཚོ་གིས་ཅིག་གསུང་ཡས་ཡོད་ན། ད་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ད་སྤྱིར་བཏང་བྱམས་བརྩེ་བཤད་དེ་བྱམས་བརྩེ་ད་བྱམས་པ་དང་བརྩེ་བ་བཤད་ད་དེ་གཉིས་གཉིས་ད་ངོ་བོ་འདྲ་པོ་དེ་དང་པོ་ར་འཕྲུལ་དགའ་དེ་པེ་ཀྱེ་མི་ཁྱི་པོ་རེད་ཤག་ད་བྱམས་པ་ཟེར་ན་ག་རེ་ཟེར་ན་སེམས་ད་སེམས་ཅན་སུ་རུང་ཅིག་ནས་བདེ་བ་ཅིག་འབྱུང་རོགས་བྱས་ན་བསམ་པའི་བསམ་བློ་དེ་བྱམས་པ་བྱེད། ད་བརྩེ་བ་ཟེར་ཡ་དེ་སྡུག་བསྔལ་གྱིས་མནར་བ་དེ་ཨ་ནི་སྡུག་བསྔལ་དེ་ལས་ཐར་ན་བསམ་པའི་བསམ་བློ་དེ་ཨ་ནི་བརྩེ་བ་བྱེད། བྱས་ཙང་ད་དེའི་སྐུ། ད་མིའི་སྤྱི་ཚོགས་ནང་ལོ་ལ་ཧ་ཅང་གི་ནས་ད་གནད་འགག་ཆེན་པོ་ཅིག་དང་གལ་ཆེན་པོ་ཅིག་རིན་ཐང་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་ད་དེ་འདྲའི་གི་ད་རྒྱལ་བ་རིན་པོ་ཆེ་གིས་དགོངས་པ་རྒྱ་ཆེན་པོ་ཅིག་བཞེས་ནས་ཨ་ནི་དེ་ཡ་ཨ་ནི་ད་མི་སྤྱི་ཡོངས་ལ་ཡ་པ་གོང་མཐོར་བཏང་དགོས་ཀྱི་འདུག་ཟེར་ད་དགོངས་གཞི་དེ

ཚང་མ་ཐོག་མར་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡིན། ནི་ད་ང་རང་གིས་ཡང་ད་ད་བྱམས་དང་བརྩེ་བ་ལབ་ཡས་དེ་ད་ད་དབྱིན་ཇི་ནང Love and Compassion ལབ་ཡས་དེ་ད་དེ་དུས་སུ་ང་ཚོ་ད་ད་ང་རང་འདྲ་པོ་ཅིག་ནས་རེད་ད་མི་མང་པོ་ཅིག་གིས་དུས་སུ་ད་དུས་བྱམས་བརྩེ་ལབ་ཙམ་པ་ད་ཆོས་དང་ཡིན་ཅིག་མིན་ཅིག་ཡང་སྦྱར་དགོས་པ་འདྲ་ཞིག་འབྲེལ་བ་ཡོད་པ་འདྲ་ཞིག་ར། དེ་འདྲས་མ་ཡིན་པ་བྱས་ར། ད་དེ་བྱམས་བརྩེ་ལབ་ཡས་དེ་ཆོས་དང་མ་འབྲེལ་བ་ཅིག་བསམ་བློ་བཏང་བ་ན་ཨ་ནི་ཡིན་གྱི་ཡང་ཅིག། དེ་བཞིན་ཆད་ཡོད་རྒྱུ་རུ་གཏོང་དགོས་ར་ཁོ Love and Compassion ལབ་ཡས་དེ། ཚང་མ་ལ་དགོས་ཡས་འདྲ་པོ་ཆགས་དེ་གསུང་གི་འདུག་ར་སེམས་ཅན་ཞིག་ནས་རེད་མི་ཞིག་ཡིན་པ་ནས་རེད་ཚང་མ་ལ་དགོས་ཡས་ཆགས་ཀྱི་འདུག་ཨ་འདི་ཡང། རྒྱལ་བ་རིན་པོ་ཆེ་གི་དམ་ད་ཐུགས་ཀྱི་དམ་བཅའ་བཞི་ནང་དང་པོ་དེ་དམིགས་བསལ་ད་ག་རང་ག་ལ་ཨ་ནི་དང་པོ་བཞག་ཡ་འདུག་ག་ར་རྒྱུ་མཚན་ཆེན་པོ་ཅིག་མཐོང་གི་འདུག་ར་ད་ག་རང་ནས་ཨ་ནི་ས་བོན་འདྲ་པོ་ཅིག་མཐོང་གི་འདུག་ར་ད་བྱམས་དང་བརྩེ་བ་དེ་ཡོད་ན་ཨ་ནི་ག་རེ་ཡིན་པ་ནས་ཡག་པོ་ཡོང་ཡ་ར་ལས་ཀ་ཡིན་ནས་རེད་ད་ག་འདྲ་ཞིག་ཡིན་པ་ནས་ད་དོན་དག་ག་རེ་ཞིག་སྒྲུབ་དགོས་ནས་ད་དེ་ཡོད་པ་ན་ཨ་ནི།

འོ་དེ་འདྲའི་གྲོགས་བྱས། དངོས་གནས་རྒྱ་ལ་དེ་སྔ་ཅིག་ག་ལ་འོ་ར་དེ། ངའི་སེམས་ལ་བ་བུ་གྲོགས་ཅིག་འོ་འདི་འདྲ་སེ་མཐོང་སོང་ཨ་ནི་ཕལ་ཆེར་ང་ཚོའི་སེར་མོ་བ་ཚང་མས་ཀྱི་ད་ག་ནང་བཞིན་ཨ་ནི་ཚོར་གྱི་ཡོད་རེད་བསམ་གྱི་འདུག་ཨ་ནི་རྒན་ལྷུན་རྣམ་རྒྱལ་ལགས། ཨོ་ད་བཀྲ་ཤིས་བདེ་ལེགས། ད་ང་རང་གི་བསམ་ཚུལ་ལ་ཡ། སྤྱིར་བཏང་ད། འགྲོ་བ་མི་ད་ལྟའི་འཛམ་གླིང་འདིའི་ནང་ལ་མི་ཐེར་འབུམ་བདུན་ལྷག་ཙམ་ཡོད་རེད་ད་ཚང་མས་ཀྱི་ད་མངོན་འདོད་ཟེར་ན་མི་འདུག། གཅིག་རེད་བསམ་གྱི་འདུག་ཚང་མ་བདེ་བ་འདོད་མཁན་ཤ་སྟག་བྱས་སྡུག་བསྔལ་མི་འདོད་མཁན་ཤ་སྟག་ཅིག་རེད་བྱས་ཙང་ག་དེ་འདྲ་ཡིན་དུས་བྱམས་བརྩེ་ད་ལྟ་ང་ཚོ་བྲལ་ཐབས་མེད་པ་འདྲ་བོ་ཅིག་རེད་ཨ་མའི་ཁོག་པ་ནས་མར་སྐྱེས་ཚར་བའི་རྗེས་ནས་ད་ང་ཚོ་སྐྱེ་ཡས་དེ་དང་འཚར་ལོངས་བྱེད་ཡས་དེ་ཚང་མ་གནས་ཐུབ་ཡས་དེ་ཡང་ཁོ་རང་བྱམས་བརྩེ་དང་ཐུག་བསྡད་ཡོད་དུས་ཙམ་པ་འདི་ད་ཁ་བྲལ་ཐབས་མེད་པ་འདྲ་བོ་ཅིག་རེད་བྱས་ཙང་ག་ད་ད་ལྟ་དེ་གལ་ཆེ་ཤོས་ད་འདི་རེད་བ་ང་ཚོའི་སྲོག་ལ་ཐུག་བསྡད་ཡོད་པ་ནང་བཞིན་རེད། ད་ལྟ་མི་ད་རིགས་འདི་འཛམ་བུ་གླིང་འདི་ནང་ལ་གནས་དང་མི་གནས་ཟེར་ཡ་འདི་སྒང་ལ་སྐད་ཆ་འདི་རེད་བ། ད་བྱམས་བརྩེ་དགོས་ཀྱི་ཡོད་པ་ཡིན་ན་ད་འདི་ང་ཚོའི་བདུད་རྩི་ལྟ་བུ་རེད་བ་ང་ཚོའི་གི་ད་གནས་ཀྱི་གཞི་རྩ་གཙོ་བོ་འདྲ་བོ་ཆགས་བསྡད་ཡོད་རེད་བ། ད་འདི་མེད་ན་ང་ཚོའི་ད་དཀའ་ངལ་ཡོང་གི་ཡོད་པ་དང་ང་ཚོ་གནས་ཐུབ་ཀྱི་མེད་བ་མི་འདི་རྩ་མེད་དུ་མི་མི་རིགས་འདི་འཛམ་བུ་གླིང་འདི་ནང་ལ་ཡ་རྩ་མེད་དུ་འགྲོ་གི་ཡོད་བ་འདི་ད་ག་རང་སྒང་ལ་ཡ་ཐུག་བསྡད་ཀྱི་ཡོད་རེད་བསམ་གྱི་འདུག་ཟེར་འདི་ང་ཚོའི་དགོས་ཀྱི་ཡོད་དང་མེད་སྐད་ཆ་ཁོ་རང་མེད་པ་བྱས་ད་འདི་ང་ཚོའི་གོང་སྤེལ་ག་འདྲ་སེ་གཏང་དགོས་འདི་ང་ཚོའི་ཡིན། ཤག་ཤག་འདྲ་བོ་ཅིག་སྒང་ལ་བཞག་བྱས་ནས་འདི་གོང་འཕེལ་འདི་ག་འདྲ་སེ་དང་བྱམས་བརྩེ་གི་ནུས་སྟོབས་འདི་ག་འདྲ་སེ་བྱས་ནས་སྤེལ་ཐུབ་དགོས་ཀྱི་འདི་སྒང་ལ་གླེང་མོལ་ཅིག་ཤུགས་ཆེ་བྱུང་བ་ཡིན་ན་འདི་གལ་ཆེ་ཡ་རེད་བསམ་གི་འདུག་དགོས་ཀྱི་དགོས་ཀྱི་ཡོད་དམ་མེད་ཟེར་ཡ་དེ་ད་འདི་སྐད་ཆ་ཁོ་རང་ང་ཚོའི་གི་བཤད་ཡས་ལྷག་གི་ཡོད་མ་རེད་དེ་འདི་དགོས་ཡོད་ཡོད་པ་འདྲ་བོ་ཅིག་རེད་བ། དེ་འདྲ་ཡིན་དུས་ད་སྤྱིར་བཏང་སྐྱབས་མགོན་རིན་པོ་ཆེ་ང་ཚོ་བོད་མི་ཅིག་ཡིན་པའི་ཆ་ནས་ཡང། ང་ཚོའི་གི་རིག་གཞུང་འདི་ད་གཙོ་བོ་འདི་ག་རེ་ཟེར་ཏེ་བྱམས་པ་དང་སྙིང་རྗེ་ཟེར་ཡ་དེ། ད་སྐྱབས་མགོན་རིན་པོ་ཆེ་གི་འདི་གསུང་གནང་གི་འདུག་པ། ད་འདི་ང་ཚོའི་ང་ཚོ་ལ་ཡང་འགན་ཆེན་པོ་ཞེ་པོ་ཅིག་ཡོད་རེད་བསམ་གི་འདུག་བོད་མི་ཞིག་ཡིན་པའི་ཆ་ནས་འདིའི་ཐོག་ལ་ཡང་ད་ཅིག་ང་ཚོའི་གི་ནུས་སྟོབས་འདི་ད་འདོན་གང་ཐུབ་ཐུབ་ཅིག་གིས་ད་སྐྱབས་མགོན་རིན་པོ་ཆེ་གི་ད་ང་ཚོའི་ཚང་མའི་གི་ད་སྐྱབས་མགོན་རིན་པོ་ཆེ་གི་རྗེས་འབྲང་པ་ཅིག་ཡིན་རྗེས་འཇུག་ཅིག་ཡིན་ཟེར་གྱི་རེད་ད་འདིའི་སྒང་ལ་ཡང་ཁོང་རང་ཁོང་རང་གི་ད་དགོངས་བཞེད་ཟེར་ན་མི་འདུག་ལམ་སྟོན་འདི་ང་ཚོའི་གི་པ་ཅིག་ད་ག་ཚོད་ཅིག་གི་དར་སྤེལ་བྱེད་ཐུབ་ཡ་འདི་དེ་ང་ཚོའི་གི་དུས་རྟག་ཏུ་ནས་འདིའི་སྒང་ལ་ཡ་ཐུགས་ཁུར་ཆེ་ཞིག་འཁྱེར་དགོས་ཡ་འདི་སྒང་བསམ་བློ་བཏང་གཏིང་ཟབ་པོ་བྱས་ཤིག་སློབ་སྦྱོང་བྱས་ཤིག་ནས་འདི་ནུས་སྟོབས་འདི་སྤེལ་ཐུབ་ཡ་འདི་སྒང་ཚང་མའི་གི་བོད་མི་ཚང་མའི་གི་ཅིག་ད་འགན་འཁྱེར་གྱི་དགོས་ཀྱི་རེད་བསམ་གི་འདུག་འདི་གི་འདི་གལ་སྲིད་འདི་མ་བྱུང་བ་ཡིན་ན་འདི་ང་ཚོའི་གི་ད་ཐུས་ཤོར་ཆེན་པོ་ཅིག་ལ་ངོས་འཛིན་གི་ཡོད་དེ་ནང་བཞིན་གི་ཡ་ཅིག་འཛམ་གླིང་སྤྱི་ཡོངས་ལ་ཡ་གྱོང་གུད་ཆེན་པོ་ཞེ་པོ་ཅིག་རེད་བསམ་གི་ཡོད་ལོ། རྒན་ལྷུན་རྣམ་རྒྱལ་ལགས་ཀྱིས་ད་ལྟ་གནད་འགག་ཆེན་པོ་ཅིག་ལ་འདི་བྱམས་བརྩེ་ལ་ཡ་འདི།

ད་དེད་དེ་ཡོང་དེ་ཡག་དེ་གཙོ་བོ་འདྲ་དེ་ངས་གནད་འགག་འདྲ་པོ་དེ་འབྲི་ཐུབ་ཀྱི་མིན་འགྲོ་བ་དྲན་འདུག་ད་བྱམས་བརྩེ་གི་ག་རེ་ཟེར་ན་ཡོད་པ་ཡིན་ན་དགེ་ཕན་ཁེ་ཕན་ག་རེ་ཡོད་གལ་སྲིད་མེད་པ་ཡིན་ན་ད་ང་རང་ཚོ་ལ་ཡ་གྱོང་གུད་ཟེར་ན་མི་འདུག་སྐྱོན་ཆ་འདྲ་པོ་དེ་ག་རེ་ཡོང་གི་ཡོད་པ་ད་དེ་གི་དབྱེ་བ་དེ་ཡག་པོ་ཅིག་ཕྱེ་མ་ཐུབ་ན་ཨ་ནེ་ཡང་བྱམས་བརྩེ་ཟེར་ཡ་དེ་ད་ཁོ་རང་ག་ད་ཁོ་ཐོ་བོ་ཅིག་ལས་བཟང་ལ་ཁུག་དེ་ཡ་ཅིག་དེ་འདྲ་མིན་འགྲོ་བ་དྲན་གྱི་འདུག་ད་ང་ཚོ་ད། བྱམས་བརྩེ་ཡོད་པ་ཡིན་ན་ད་ཁེ་ཕན་ཕན་ཡོན་འདྲ་བ་ཟེར་ན་མི་འདུག་ད་ཁེ་ཕན་འདྲ་བ་དེ་ད་ང་རང་ཚོ་དུང་ཆོས་ལ་རེད་ང་རང་ཚོ་ཨ་མའི་ཁོག་པ་ནས་བྱུང་ནས་སོང་ནས་ད་གང་ད་ཨ་མའི་བྱམས་བརྩེ་འོག་ལ་བྱུང་ནས་ད་འཚར་ལོངས་བྱུང་ཡིན་ད་སེམས་ཅན་སུ་འདྲ་ཅིག་ཡིན་ད་ངའི་ཅི་ཡིན་སེམས་ཅན་ལ་ད་ཕལ་ཆེར་དེ་འདྲ་ཅིག་ཆགས་འདུག་རེད་ད་དེ་ཡིན་དུས་ད་དེ་ཁོ་རང་གང་ལས་ག་རེ་རེད་ཟེར་ན་ད་ག་རེ་ཟེར་ན་བྱམས་བརྩེ་དེ་གི་ནུས་པ་ཆེན་པོ་ཅིག་དང་ག་རེ་ཟེར་ན་ད་ཕན་ཡོན་ཆེན་པོ་ཟེར་ན་མི་འདུག་དེ་འདྲ་ཅིག་ཡོད་པ་ད་ག་ཟེར་དགོས་རེད་ཡིན་ནའི་ད་དེ། ང་ཚོ་མང་པོ་ཞིག་ཚོར་བ་མ་རེད་ད་དེ། ད་གཅིག་ནས་ངོ་སྤྲོད་བྱེད་མཁན་མ་བྱུང་བ་ཕྱིན་ཆེར་གཉིས་ནས་ད་ང་ཚོ་མང་པོ་ཞིག་འཚོ་བ་མ་ར་ད། ད་དེ་ཁོ་ཡིན་ཤག་ཤག་ཅིག་ངོས་ཟིན་ཅིག་མ་ཐུབ་ཅིག་ད་དེ་ཁོ་བྱམས་བརྩེ་གི་ད་ཉེར་ལེན་ལ་བརྟེན་ནས་བྱམས་བརྩེ་གི་ནུས་སྟོབས་ལ་བརྟེན་ནས་དེ་འདྲ་ཅིག་འཚོ་འོས་པ་ད་ཚོར་བ་མ་རེད་ཅེས་ད་དེ་ང་ཚོ་ཤེས་དགོས་ཡ་ཅིག་ད་ཚོར་དགོས་པ་དཔེ་གལ་ཆེན་པོ་རེད་ཤག་དྲན་དེ་ད་ང་ཚོ་གཉིས་དེ་ནས་ད་ང་ཚོ་བྱམས་བརྩེ་དེ་མེད་པ་ཡིན་ན། ད་སྐྱོན་ཆ་ག་རེ་ཡོད་ཟེར། ད་ད་དཔེར་བཞག་རྒྱལ་བ་རིན་པོ་ཆེས་གསུངས་བསྡད་དེ། ད་འཛམ་བུ་གླིང་འདིའི་སྒང་ལ་དཀའ་ངལ་མང་ཆེ་གཅིག་གར་ཟེར་མི་ཡིས་བཟོས་པའི་དཀའ་ངལ་རེད། ད་མི་ཡིས་བཟོས་པའི་དཀའ་ངལ་དེ་ཕར་གཏུགས་ན་ག་པར་སླེབ་དགོས་ཟེར་ད་ད་བྱམས་བརྩེ་མེད་པས་བྱམས་བརྩེ་ཆུང་དྲགས་པའི་དབང་གིས། ད་བྱམས་བརྩེ་གིས་ཕོངས་ཀྱིས་ད་དེའི་རྐྱེན་གྱིས་ད་ང་ཚོ་མི་ལ་མི་ལ་ཡང་ནང་ལོགས་ལ་ཡང་དཀའ་ངལ་མང་པོ་ཞེ་པོ་ཅིག་ཆགས་ཡོང་གི་འདུག་ད་དེ་དངོས་གནས་དྲང་གནས་ཁོ། གྱུར་ཚེ། རིགས་གཅིག་གང་དེ་ལ་ཡང་ཁོ་བྱམས་བརྩེ་དེ་ཡང་ཁོ་སློབ་ཚན་དང་སྦྱར་ནས་ཨ་ནི་ཁོ་ཕྱག་དཔེ་ཡག་པོ་ཞིག་བཏང་མ་ཐུབ་པ་ཡིན་ན་མ་འོངས་པ་ལ་དངོས་གནས་དྲང་གནས་མི་ཡི་སྤྱི་ཚོགས་དང་དཀའ་ངལ་ཆེན་པོ་ཅིག་འཕྲད་ཡ་ཐག་ཆོད་ཤག་སེ་གསུངས་ལན་དེ་རེད་ད། ཅེས་ད་དེ་ཚོ་ཚང་མ་ཁོ་ཡོང་ཁུངས་འདྲ་པོ་དེ་བྱམས་བརྩེ་མེད་པའི་རྐྱེན་ལ་བརྟེན་ནས་ད་ཡོང་གི་ཡོད་པ་དེ་དེ་ང་ཚོ་གསལ་པོ་ཅིག་མཁྱེན་དགོས་འདུག་དྲན་འདུག་ཅེས་ད་ད་དེ་གཉིས་ཡག་པོ་ཅིག་མཁྱེན་སོང་ན་ཨ་ནི་དངོས་གནས་དྲང་གནས་ད་ང་ཚོ་ཕྱག་དཔེ་གཏོང་སྟངས་དེ་ཡ་ད་དེའི་སྒང་ལ་བྱམས་བརྩེ་གི་ཕན་ཡོན་དང་བྱམས་བརྩེ་ཡོད་པ་ཡིན་ན་ཕན་ཡོན་མེད་པ་ཡིན་ན་ད་ང་ཚོ་ལ་གྱོང་གུད་ག་རེ་ཡོད་པ་སྐྱོན་ཆ་ག་རེ་ཡོད་པ་དེ་ཡག་པོ་ཅིག་ར་འཕྲོད་པའི་ཐོག་ནས་ཨ་ནི་ཕར་ཕྱག་དཔེ་བཏང་བ་ཡིན་ན་ཏན་ཏན་ཁྱད་པར་ཞིག་བཟོ་གི་རེད་དྲན་འདུག། སྤྱིར་བཏང་ང་ཚོ་ཆུང་དུས་ཁོ་རང་ནས་ཅིག་བྱམས་བརྩེ་སྤེལ་སྟངས་ཅིག་ཡོད་རེད་ད་ཕ་མ་གིས་འདུག་བྱས་ནས་སྤུ་གུ་ཅིག་སྐྱེས་པ་སྐྱེས་མ་ཐག་ཏུ་ལམ་སང་སོ་སོའི་གི་ཕ་མ་གཉིས་ལ་དཔེ་ད་ཁོ་རང་ཞེན་ཁོག་ཅིག་ཕར་དེ་བྱེད་ཨ་ནི་ཕ་མ་གི་སོ་སོའི་སྤུ་གུ་ལ་ནི་དེ་འདྲའི་བྱས་ནས་ནང་གཅིག་གི་ཁོར་ཡུག་ཅིག་ཆགས་ཨ་ནི་ནང་གཅིག་དེ་ནང་གཞན་པ་དང་གཅིག་ལོགས་ག་ཆགས་འགྲོ་མོ་དེ་ལོགས་ག་ཆགས་ཡང་དེའི་ནང་ལོགས་ནས་ཡང་དབྱེ་བ་ཕྱེ་སྤུན་སྤུན་བྱེད་གི་དེ་འདྲའི་བྱས་དེ་ཚོ་འགྲོ་སྟངས་འདི་ཁོ་རང། ད་སྤྱི་ཚོགས་རིག་གནས་དང་སྡེ་འཛུགས་ཀྱི་འགོ་འཛིན་འགྲོ་སྟངས་ཀྱི་ཐོག་ནས་འདི་གཅིག་འགྲོ་སྟངས་བྱེད་རོགས་ཡ། ད་སྤྱི་ཚོགས་དང་སྡེ་དགེ་ཚང་མར་ཕར་སླེབས་ཡོང་དུས་ཙམ་ནས་འདི་ཁོ་རང་གི་འཐེན་གྱིན་བཟུང་ངེས་འགྲོ་བྱེད་མི་འདོད། དེའི་ཐོག་ལ་གཅིག་ང་ཚོས་ཀྱི་ཡ་སྡེ་དགེ་གཅིག་མ་བཟོས་ཡས་དང་སྡེ་དགེ་ལ་གཅིག་མ་ཉུང་རུ་བཏང་ཡས་དང་བྱམས་བརྩེ་གོང་འཕེལ་ཡ་སྤེལ་ཡས་དང། ཨ་འདི་གི་པོ་རུ་འཐེན་གྱིན་དེ་མ་བཀག་ཐུབ་ཡས་དེ། ཆུང་ཆུང་སྐབས་སུ་ལབ་ཡས་མེད་ན་བཟང་ང་དེ་འདྲ་ཞིག་དྲན་གྱིན་ཡོད་རེད་ད། ནས་རྒྱབ་ལངས་པ་ཚོ་འདི་སྒང་ལ་ག་གཅིག་གསུང་ཡ་ཡོད་ན། ད་དེ་གི་དེ་ངས་འདུག་སྟེར་བ་འགྲོ་བྱེད་ན། ད་ལྐོག་ཟླ་པད་མང་ཚོ་ཕལ་ཆེར་འཛམ་གླིང་འདིར་བྱུང་མེད་ཅེས་ལྐོག་ཡོད་པར་སྒྲོག་བྱེད་རེད་ད་ཁོ་ཕལ་ཆེར་མུ་མཐུད་ནས་གནས་སྡོད་ཀྱི་རེད་རོགས་འདི་ད་ཕལ་ཆེར་པན་ཆེན་དང་པོ་ཉིད་ལ་སྤུ་གུ་འདི་ཆུང་ཆུང་ཡོད་ད་ཕ་མ་གིས་བྱམས་སྐྱོང་ཞིག་བྱེད་ཀྱི་རེད་འདི་ནས་ཕྱི་གི་གྲོང་པ་ཁྱིམ་མཚེས་དང་མཉམ་དུ་ཧེ་ཁོ་འབྲེལ་བ་ཅིག་བྱེད་ཀྱི་རེད་ལ་ད་འདི་ད་ཕལ་ཆེར་གནས་སྡོད་ཀྱི་རེད་རོགས།

ནི་ད་ང་རང་འགྲོ་ཡི་ན་ད་ད་སྐྱིད་མོར་ལ་ཡི་ད་ད་ད་རེ་དགེ་བཤེས་ལགས་རྒན་ལགས་རྣམ་པ་ཟུང་གིས་གསུངས་པ་ནང་བཞིན་ག་རོ་ད་གཙོ་བོ་ད་དེང་གི་རྒྱལ་བློན་འགྲོ་ལ་ཡི་སོང་ད་བྱམས་བརྩེ་གོང་འཕེལ་དང་ད་ག་ལ་ད་ང་ཚོ་ཤུགས་རྒྱག་དགོས་འགྲོ་གཏོང་ད་ར་ད་ང་ཚོ་དགེ་རྒན་འགྲོ་ཅིག་ངོས་ནས་ད་ད་ང་རང་གི་སྒེར་གི་བསམ་ཚུལ་ཐོག་ནས་ཞུ་བ་ན་ད་ད་བྱམས་བརྩེ་སྤྱི་དང་ད་ནང་ནས་ད་ཕལ་ཆེར་ཕ་མ་གི་ད་འཐུས་ཤོར་དེ་འདྲས་ཕལ་ཆེར་དཔེ་ཉུང་ཉུང་རེད་བསམ་གི་འདུག་ར་ཕ་མ་གིས་ག་ཚོད་ཐུབ་ཐུབ་སོ་སོའི་སྤུ་གུ་དེ་ལ་བརྩེ་བ་ཡོད་དེ་ལ་བརྩེ་བ་ཡོད་དགོས་ར།

ཆུང་བའི་དུས་ཚོད་ལ་འཕྲལ་དུ་འཕྲལ་དུ་ཁོ་རང་ལ་བཏབ་པའི་ལམ་སང་ལམ་སྟོན་དང་སློབ་གསོ་བྱས་ཏེ་ང་ནི་དཔེ་གལ་ཆེན་པོ་རུ་མཐོང་གི་འདུག་ལ། ཨ་འདྲ་བྱས་པ་ན་ཉིད་ཀྱི་བྱམས་བརྩེ་དེ་རང་བཞིན་གྱིས་ཅིག་གོམས་པའི་འགྲོ་གི་རེད་བསམ་བྱུང་ལ། དེ་འདྲའི་ང་རང་གི་ཚོར་བ་འགྲོ་ཞིག་སླེབས་འདུག་ར་དང་དུས་རྒྱུན་ནས་ང་རང་ཨ་འདྲའི་འགྲོ་ཞིག་བྱེད་ཀྱི་ཐབས་ཤེས་འགྲོ་ཞིག་བཏང་དུས་ལམ་སང་འཕྲལ་དུ་ལ་ཁོ་སློབ་གསོ་འགྲོ་རྒྱག་གི་འདུག་ཨ་འདྲ་བྱས་པ་ན་ཡང་ཁོ་རང་བཞིན་གྱིས་ཁོ་བྱམས་བརྩེ་གོམས་པའི་འགྲོ་འགྲོ་ངེས་འདུག་ང་ནི་ཨ་འདྲའི་འགྲོ་ཚོར་ངེས་འགྲོ་ཞིག་འདུག་ར་ལ་འོང། གནད་འགག་ད་ད་ག་རང་རེད་དོ་གང་ཡིན་ཟེར་ན་ང་ཚོས་ཀྱི་ཁབ་གཏུག་ཁོ་ར་སྤུ་གུ་གཅིག་དཀའ་ངལ་འཕྲད་དུས་ཟེར་ནས་ད་ག་རང་ལབ་ཡས་དེ་དེ་དངོས་གནས་གནད་འགག་ཆེན་པོ་རེད་དོ། ད་ཡིན་ནའི་ཀྱི་འདི་ལས་ནི་ཁྱད་མཚར་ཅིག་ང་ང་རང་ངོས་ནས་ག་རེ་མཐོང་སོང་ལབ་ན། དཔེར་ན་སོ་སོའི་སྤུ་གུ་ཡིན་དུས་ཟེར་ནས་སྤུ་གུ་ལ་ཅིག་ཕ་གི་ཟུར་ལ་ཕ་གིར་ཕྱིན་བྱས་ནས་ནོར་འཁྲུལ་ཤོར་རྒྱུ་དེར་ཕར་བསླབ་བྱ་རྒྱག་གར་འགྲོ་དུས་དེང་སང་ང་ཚོའི་སྤུ་གུས་ག་རེ་ལབ་ཀྱི་འདུག་ཟེར་ན་ཁབ་གཏུག། ད། སྐད་ཆ་འདི་འདྲ་བཤད་ན་ཉོབ་ཀྱི་འདུག་མི་འདའ་སྐད་ཆ་འདི་འདྲ་མ་བཤད་དང་ལབ་ནི་ཁོང་ཚོ་ལམ་སང་གཡོལ་ཐབས་བྱེད་ཀྱི་འདུག་ང་ཚོའི་སྤུ་གུ་འདི་ཚོ་གི། ད་ལྟ་གཡོལ་ཐབས་བྱེད་རྒྱུ་འདི་ལས་ཅིག་ཅིག་ང་ཡང་ཅིག་འདི་སྤོ་རུ་འདི་ག་རེ་བྱས་ནས་གཡོལ་ཐབས་བྱེད་ཀྱི་ཡོད་ན། སྐད་ཆ་མང་དྲགས་ན་ཡང་གཡོལ་ཐབས་བྱེད་ཡས་ཅིག་ཡོད་རོགས། མང་ནི་དྲགས་ཡོད་མ་རེད། ད་ཡིན་ནའི་གི་ལམ་སང་ཅིག་འདི་འདྲ་ཅིག་སླེབས་ཡོང་དུས་ལམ་སང་ཅིག་སུན་སྣང་ཅིག་བྱེད་ཀྱི་འདུག་འོང་དུས་ཅིག་ག་རེ་བྱས་ཀྱི་ཡོད་ན་ཟེར་ང་ཅིག་དོགས་པ་ཅིག་འདི་འདྲ་ཅིག་སླེབས་ཀྱི་འདུག་རོགས། ད་ཡིན་ནའི་གི་ཁྱད་མཚར་ཅིག་ག་རེ་འདུག་ལབ་ན། འཛིན་གྲྭ་ནང་ལོགས་ལ་སྤུ་གུ་དམངས་ལ་ཅིག་ང་ཚོའི་གི་ནམ་རྒྱུན་སློབ་གསོ་ཞིག་བརྒྱབ་དུས་ཟེར་ནས་ད་ཡང་ཁོང་ཚོ་འོང་དུས་གཡོལ་ཐབས་བྱས་བྱེད་ཀྱི་འདུག། ཚང་མ་ཡག་པོ་ཉན་གྱི་འདུག་ད་དེ་ང་ཚོ་དགེ་རྒན་ཡིན་དུས་ཙམ་ལ་ལག་ཆ་གལ་ཆེན་པོ་གཅིག་དམངས་ཀྱི་ལ་ཨེ་ནི་ཚང་མ་སྐད་ཆ་བཤད་དགོས་ར་ཡག་པོ་བྱས་ནས་བྱམས་བརྩེ་ལྡན་པའི་ཐོག་ནས་བྱམས་བརྩེ་སྤེལ་དགོས་དེ་ཉིད་གནད་འགག་ཆེན་པོ་དེ་འདྲ་ཞིག་ཡིན་ང་རང་གི་ཚོར་སོང་ར་ད་ད་ད་རྒན་དབང་ཕྱུག་ལགས་ཀྱིས་དེ་གསུངས་དུས་ཙམ་ནས་ཀྱང་ང་ལམ་སང་ཁོ་རང་ཡང་དེ་འདྲ་ཞིག་དྲན་སོང་ངས་དེ་ཞུས་ཡིན་དགེ་བློན་རྣམས་ཡིན་ལ་གསུངས་ད་བྱམས་བརྩེ་ནུས་སྟོབས་སྤེལ་ཡ་དེ་ད་ཐབས་ལམ་ད་མང་པོ་ཡོང་གི་རེད་པ་སོ་སོའི་རྣམ་དཔྱོད་བེད་སྤྱོད་བཏང་བྱས་ནས་བྱས་རེད་པ་ད་དེ་ད་ཡིན་ནའི་ད་ཐབས་ལམ་ད་ཁ་ཤས་ཅིག་མར་ཞུས་པ་ཡིན་ན་ད་ཐོག་མར་ད་སྐྱབས་མགོན་རིན་པོ་ཆེ་གི་ད་ང་ཚོའི་གི་ད་ཐུགས་དགོངས་བཞི་ནང་ལ་ཡོད་པ་ནང་བཞིན་གི་ཁོང་རང་གི་ད་མ་འོངས་ལུང་བསྟན་འདྲ་བོ་ཞིག་གནང་བ་འདྲ་བོ་རེད་པ་འཛམ་གླིང་འདི་ནང་ལ་ད་ད་གིན་གོང་དུ་དགེ་བཤེས་ལགས་ཀྱིས་གསུངས་པ་དེ་རེད་འཛམ་གླིང་ནང་ལ་དཀའ་ངལ་མང་པོ་ཞིག་བྱུང་གི་ཡོད་པ་དེ་མིའི་གི་བཟོས་བཞག་པ་དེ་དངོས་གནས་ཚུལ་རེད་ད་དེ་མི་གིས་བཟོས་བཞག་པའི་དཀའ་ངལ་འདི་གས་དེ་མི་རང་གིས་སེལ་ཐུབ་དགོས་ཀྱི་རེད་མ་གཏོགས་རྗེས་ཀྱི་གཞན་ཞིག་བཙལ་ནས་སེལ་གྱི་རེད་བྱས་ཞེས་རེ་བ་བརྒྱབ་བསྡད་པས་ད་དེ་ལྐུགས་རྟགས་འདྲ་བོ་ཅིག་རེད་བ། དེ་འདྲ་ཡིན་དུས་ད་ང་ཚོའི་གི་ལ་ཡ་ཆ་ལ་ཡ་ག་རེ་ཡོད་རེད་ཟེར་དཀའ་ངལ་འདི་སེལ་ཡ་འདི་ད ྋསྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ལམ་སྟོན་ནང་ལ་ཡང་ནས་ཡང་དུ་སྤེལ་བསྡད་པ་འདི་ད་བྱམས་བརྩེ་ས་བོན་འདི་རེད། ད་དེ་བྱམས་བརྩེ་ས་བོན་འདི་ཕྱོགས་གཅིག་བསམ་བཏང་བས་ན་ང་ཚོའི་མི་ཚང་མའི་ནང་ལ་ས་བོན་འདི་ཡོད་བཞིན་པ་འདི་ད་ང་ཚོའི་གི

དང་ལས་འགུལ་སྤེལ་དང་སྤེལ་བཞིན་པ་ཞིག་རེད། དེའི་ཐབས་ལམ་གཅིག་རེད་ལ་དེ་ནང་བཞིན་གྱི་ད་ང་ཚོའི་གི་ཅིག་ད་ལྟ་གོང་དུ་དགེ་བཤེས་ལགས་ཀྱིས་གསུངས་པ་དེ་དཔྱད་ཞིབ་བྱས་ཏེ་ཡང་ཅིག་བྱམས་བརྩེ་དེ་ཅིག་ང་ཚོས་ས་བོན་ཡོད་པ་དེ་ད་ང་ཚོས་ཅིག་ལག་བསྟར་བྱས་ཕྱིན་ནས་ང་ཚོས་འདི་གི་དགེ་དང་སྐྱོན་ག་རེ་འདུག་འདིའི་སྒང་ལ་ཡང་དཔྱད་པ་བྱས་ཕྱིན་ནས་སོ་སོ་མི་མི་སོ་སོ་སོ་ལ་ཡང་རྣམ་དཔྱོད་ཡོད་རེད་འདི་བེད་སྤྱོད་བཏང་པའི་ཐོག་ནས་ད་འདི་དགོས་ཀྱི་འདུག་དང་མི་འདུག་འདི་ག་རེ་ག་ཚོད་ཅིག་གལ་ཆེན་པོ་རེད་ཤག་དང་པོ་དེ་ར་འཕྲོད་པ་གོ་དགོས་རེད་བ། འདི་འདྲས་ཀྱི་དཔྱད་ཞིབ་བྱས་པའི་ཐོག་ནས་ཡང་གཅིག་རྒྱུས་ལོན་ཐུབ་ཡག་གི་གནས་སྟངས་གཅིག་ཆགས་ཀྱི་རེད་བསམ་གྱི་འདུག་ད་ག་ནང་བཞིན་གྱི་གཅིག་ཡང་ད་གིན་དགེ་བཤེས་ལགས་ཀྱིས་དཀའ་ངལ་མང་པོ་ཅིག་ད་ལྟ་འདི་མི་གིས་བཟོས་བཞག་པ་ལས་དེ་ཕྱོགས་གཅིག་བསམ་བཏང་ན་ད་དེང་དུས་ཀྱི་ཤེས་ཡོན་འདི་སྒང་ཐུག་བསྡད་ཀྱི་ཡོད་རེད་དེ་འདྲས་ཡིན་དུས་ད་དེང་དུས་ཀྱི་ཤེས་ཡོན་ནང་ལོགས་ལ་བསླབ་གཞི་རྩ་འཛིན་འདི་གའི་ནང་ལ་ཤེས་ཡོན་སྲིད་བྱུས་ནང་ལོགས་ལ་ཡང་དེ་འདྲས་ཀྱི་འགྱུར་བ་བཏང་ཕྱིན་ད་ཡོང་ད་ད་འདས་པའི་ད་དེ་ག

རེད་པ། དེ་འདྲས་ཀྱི་ཐོག་ནས་ནས་བྱམས་བརྩེ་ས་བོན་དེ་ཡིས་ཅིག་ཡང་འཛུགས་ཡ། ནུས་སྟོབས་དེ་སྤེལ་ཐུབ་ཡ་དང་དེ་འདྲས་གོང་འཕེལ་བཏང་ཐུབ་ཡ་དེ་འདྲས་ཀྱི་ཅིག་ཡོད་རྒྱུ་རེད་བསམ་གྱི་འདུག་ད་དེ་མ་ཡིན་པའི་ཀྱི་ཐབས་ལམ་མང་པོ་ཡོད་རྒྱུ་རེད་པ། ད་རྒན་ལགས་ཚོ་ཡིན་པས་ན་ང་ཚོ་དགེ་རྒན་ཅིག་ཡིན་པའི་ཆ་ནས་ཡ་སྤུ་གུ་ལ་ཡ་དང་པོ་ཅིག་མ་སློབ་ཁྲིད་མ་བྱེད་སྔོན་ལ་ཡ་སོ་སོའི་ངོས་ནས་འདི་སྒང་ལ་ཡ་སློབ་སྦྱོང་ཡག་པོ་ཅིག་བྱས། ཡག་པོ་ཅིག་ཧ་གོ་བ་བྱས། ཨ་ལས་ཞིབ་པོ་ཅིག་ང་ཚོས་མ་བྱུང་པས་ཡིན་ན་ཡང་བྱས་ན་ད་གོང་ས་མཆོག་གི་ཐུགས་དགོངས་བཞི་དེ་གང་ཡིན་མེད་འདི་སྒང་ལ་ཡ་ད་ཆ་ཚང་ཞིག་རྟོགས་ཐུབ་ཡ་དེ་ད་ཧ་ལམ་གི་ཁག་པོ་འདྲ་བོ་རེད་དེ་ཡིན་ན་ཡང་ཅིག་ཡང་འདི་སྒང་ལ་ཡ། ཅིག་སོ་སོའི་ངོས་ནས་ངེས་པ་རྙེད་འདྲ་བོ་ཅིག་འདི་འདྲས་ཅིག་གི་སློབ་སྦྱོང་ཅིག་གཏིང་ཟབ་པོ་འདྲ་བོ་ཅིག་བྱེད་ཐུབ་པས་ཡིན་ན་འདི་ཁོ་རང་གི་བག་ཆགས་འདི་གི་སྤུ་གུ་སྒང་ལ་ཡ་ང་ཚོ་བྱམས་བརྩེ་ས་བོན་འདི་ཕར་ཅིག་ཡང་སོ་སོའི་ངོས་ནས་ཁ་ཡོད་ལག་ཡོད་ཀྱི་ཉི་མ་ཉི་མ་ལ་ཡ། ཅིག་སྤུ་གུ་སྒང་ལ་ཡ་དེ། སྤེལ་ཐུབ་ཡ་གི་ལག་བསྟར་བྱེད་ཐུབ་ཡ་གི་ད་དེ་ང་ཚོ་ཡིན་ན་དེ་མིག་དཔེ་སྟོན་དགོས་ཡ་དེ་གལ་ཆེན་པོ་རེད་བ་མང་པོ་ཅིག་མིག་དཔེ་བཏང་ཕྱིན་ཤེས་ཀྱི་རེད་བ་སོ་ང་ཚོའི་ངོས་ནས་ཡིན་ན་སྤུ་གུ་ཚོ་ལ་ཡ་དེ་འདྲས་ཀྱི་ཐོག་ནས་མིག་དཔེ་གང་མང་མང་ཅིག་སྟོན་པའི་ཐོག་ནས་ཨ་ནི་ཅིག་ལབ་ཡ་ཙམ་མ་ཡིན་པ་གལ་ཆེན་པོ་རེད་དེ་འདྲས་ཅིག་བྱེད་ཡ་ཙམ་མ་ཡིན་པ་སོ་སོ་ངོས་ནས་གང་ཐུབ་ཐུབ་གི་ཉིན་མ་ཉིན་མ་བྱེད་ཐུབ་པ་ཡིན་ན་སྤུ་གུ་གིས་ཡང་མང་པོ་ཅིག་གི་བལྟས་ཏེ་ཤེས་ཡ་ཡོད་རེད་བ་དེ་འདྲས་ཀྱི་ཡང་སློབ་སྦྱོང་སྤྲད་ཡ་ཡོད་ཀྱི་རེད་བསམ་གྱི་འདུག་ངས།

བློ་སྐྱེད་ལྷུན་རྣམས་ཀྱི་ལ། ད་ང་ཚོ་རྒྱལ་བའི་ཐུགས་ཀྱི་དམ་བཅའ་བཞིའི་ནང་ལོགས་ནས་དང་པོ་དེ། ད་དུང་ང་ཚོ་ད་བཤད་ཡ་ད་མང་པོ་ལྷག་སོང་དེ་ཡིན་ནའི། ད་ང་ཚོ་དུས་ཚོད་དུ་བསྟུན་པའི་ཡང་གཉིས་པ་ཐུགས་འགན་གཉིས་པ། ཆོས་ལུགས་མཐུན་འབྲེལ་གྱི་མཛད་པ། ཆོས་ལུགས་མཐུན་འབྲེལ་གྱི་མཛད་པ་དེའི་ཐོག་ལ་ནི། དཔེར་ན་རྒྱལ་བ་རིན་པོ་ཆེ། གི་ནི། ས་གནས་ག་བ་ལ་ཁོང་ཆིབས་སྒྱུར་གནང་པ་འདྲ་ཕྱིན་ནས་དེའི་གཡས་གཡོན་གྱི་ཅིག། ཆོས་ལུགས་འདྲ་མི་འདྲ་ཡོད་པ་ཚང་མ་མཉམ་དུ་ལ་ཅིག་ཁོང་གི། ཅིག། མཐུན་འབྲེལ་གྱི་མཛའ་བརྩེ་དེ་འདྲའི་དཔེ་གྱི་ཁོང་གི་དེ་དཔེ་གནང་གི་འདུག་ཡ་ད་རེས་ལ་དྭགས་ལ་ཁོང་འདྲའི་གྲ་རྒྱས་པོ་གནང་ནི་དཔེ་དེ་གནང་སོང། ད་དེ་ནང་བཞིན་བྱས་ན་ང་ཚོའི་སློབ་གྲྭ་ནང་ལོགས་ལ་ད་དེའི་ཆོས་ལུགས་མཐུན་འབྲེལ་གྱི་ད་ཅིག། འགྲོ་སྟངས་ཤིག་ཡོད་རེད་བ། དེ་ཚོ་ཐོག་ལ་ཨ་ནི་སྤུ་གུ་ད་ང་ཚོ་དགེ་རྒན་གྱི་དེ་གཅིག་སྤུ་གུ་གི་ནང་ལོགས་ལ་ད་དེ་འབྲེལ་བ་ག་འདྲེ་འགྲོ་ཞེས་བཞག་གི་ཡིན། ད་ང་ནི་ཚ་ཡིག་ཅིག་བྱས་ན་ད། སློབ་གྲྭ་ནང་ལོགས་ལ་ཡ་དང་དང་ཆོས་དང་སྤྱི་བོར་འཐེན་འཁྱེར་གྱི་ཐོག་ནས་དེ་གཙང་མ་གཅིག་དཀའ་ངལ་ཆེན་པོ་འཕྲད་ཀྱི་རེད་དྲན་གྱི་མི་འདུག་ད་ལྟའི་རྒྱལ་བ་རིན་པོ་ཆེ་གིས་ད་ག་དག་ད་ཡིག་དཀའ་ངལ་ལ་ཡ་གར་ཟེར་བ་ད་སྤྱི་དང་མི་ཡི་ཐོག་ནས་གར་ཟེར་བ་ད་བྱམས་བརྩེ་གོང་འཕེལ་གཏང་དགོས་ཅིག་དཀའ་ངལ་ཆེ་ཆུང་ཅི་ཡོང་ས་དེ་ནས་གར་བྱམས་བརྩེ་མེད་པའི་དབང་གིས་ཡོང་བ་ཅིག་ད་དཀའ་ངལ་གཉིས་པ་ཅིག་ཡང་བྱམས་བརྩེ་འགྲོ་སྟངས་འདྲ་པོ་དང་བྱམས་བརྩེ་ཡི་བསླབ་བྱ་ཤེས་ཀྱི་ཤེས་ཀྱི་ཡང་ཆོས་ལུགས་ཀྱི་ཐོག་ནས་ཡང་ཁོ་ག་རེ་ཟེར་བ་ད་མིང་སྐམ་པོ་ཞིག་ཁྱེར་ནས་ཡང་དེ་འདྲས་ཀྱི་ཐོག་ནས་ཡང་ཁོ་དཀའ་ངལ་ཅིག་ཡོང་གི་ཡོད་པ་དེ་གཟིགས་པ་རེད་བ་ད་དེ་གཟིགས་པ་ཡིན་སོང་ཙང་ཆོས་དང་གང་ལྟར་དེ་འདྲས་ཀྱི་དཀའ་ངལ་ཡོང་ས་ཚང་མ་ལོག་བ་བཟོ་འདྲ་ཅིག་གང་ལྟར་ཅིག་མ་ཡོང་སྔོན་འགོག་བཟོ་འདྲ་ཅིག་ང་ཚོ་ན་ཚ་སྔོན་འགོག་བྱེད་པ་ནང་བཞིན་ཅིག་དཀའ་ངལ་ཐོན་ས་ཚང་མ་སྔོན་འགོག་ཅིག་ངོས་ལེ་ཡ། དམིགས་ནས་དགོངས་པ་རྒྱ་ཆེན་པོ་ཞིག་སྤྱིར་ན་འགྲོ་བ་མི་གི་སྤྱི། ཨ་ནི་བྱེ་བྲག་ཡང་ཆོས་ལུགས་ཁས་ལེན་མཁན་ནང་ལོགས་ལ་ཡང་ཡང་འཛིང་རེས་འཐེན་འཁྱེར་དེ་ཡོང་གི་འདུག་བྱམས་བརྩེ་ཡི་འགྲོ་སྟངས་དང་ཆ་ཚང་ཅིག་ད་གང་ལྟར་ཁོ་ལག་ལེན་ལ་ཡོད་ན་མེད་ན་ཁོ་འགྲོ་སྟངས་ཚང་མ་མཁྱེན་མཁན་གཅིག་གི་ནང་ལོགས་ལ་ཡང་འཛིང་རེས་འཐེན་འཁྱེར་དེ་ཡོང་གི་འདུག་ད་ཡང་དེ་ཡི་རྐྱེན་བྱས་ནས་ད་ཡང་མི་ཡི་ནང་ལོགས་ལ་ཡང་དཀའ་ངལ་མང་པོ་ཞིག་བཟོ་ཡོང་གི་འདུག་གང་ལྟར་དེ་ཚོ་ཚང་མ་ལ་ཡང་མཐུན་སྒྲིལ་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་སྟ་ཕ་ཆོས་དགོན་པ་དེ་འདྲ་སྤྱི་མོས་འགྲོ་སྟངས

ཚངས་མ་གི་དཔུང་བཟང་འདྲ་པོ་དེ་གར་ཟ་ད་སྲིན་གྱིས་འདུལ་བ་སུ་ལ་མི་འདུག་སྲིན་འཁྲུག་དེ་ཡ་དེ་མ་ཞེ་བ་སུ་ཡ་དེ་ཚངས་མ་གི་ཆུ་ལོ་ཚངས་མ་གི་མི་ཡུལ་སྐྱིད་རྒྱུ་རེད་ཤག་ཟེར། གང་ལྟར་མཐར་ཐུག་ན་བྱང་རྩེ་གང་ལ་ཐུག་གོ་འདུག་ཚངས་མ་གི་བྱང་རྩེ་གཙོས་འདོན་བྱེད་ནི་ཤེས་གོ་འདུག་ཅེས་ཚངས་ཏེ་ཡུན་དུས་ད་ང་ཚོ་མཐུན་པོ་སུ་ཡ་གི་གར་ཟ་དགོས་ད་ཞེ་ཚ་འདུག་ཟེར། བྱས་ཙང་ད་གཞི་རྩ་དེ་བཞག་པའི་ཐོག་ནས་ད་ང་ཚོ་མཐུན་པོ་དགོས་མཁོ་འདུག་ཟེར། མཐུན་པོ་དགོས་མཁོ་འདུག་ཟེར་ད་དེ་དགོས་མཁོ་འདུག་གསུངས་པ་གཅིག་པོ་ཙམ་དུ་མ་ཟད་པར་ད་ག་རེ་གསུང་དགོས་རེད་ཟེར་ན། ད་ག་རེ་ཟེར་ན་ད་ཆོས་དེ་སྨན་རེད་ད་ཟེར། ད་སྨན་དེ་ཡག་སྡུག་སྐད་ཆ་བཤད་ན་ཙང་དུ་ཡོང་ཡ་ཡོད་མ་རེད་ད་རེད་རོགས་ད་སྨན་ཡག་སྡུག་སྐད་ཆ་ཡོད་མ་རེད་ཟེར་སྨན་ཟེར་ད་ག་རེ་ནད་སེལ་ཡག་གི་དོན་དག་ལ་ཡང་སྨན་ཟེར་དགོས་རེད་བྱས་ཙང་དེ་ཡིན་དུས་ད་སེམས།

མི་བརྒྱ་ནང་ལོགས་ནས་ད་གེ་སེ་ཆོས་ཁས་ལེན་མཁན་དུ་ཚད་བར་བྱེད་ན། མི་བརྒྱ་ནང་ལོགས་ཆོས་ཁས་ལེན་མཁན་མི་གཅིག་ལས་ཡོད་མ་རེད། ཡང་མི་ཆོས་ཁས་ལེན་མཁན་བརྒྱ་གཅིག་ཚུར་བསྐོང་བར་བྱེད་ན་འདི་ནང་ལོགས་ནང་པ་གཅིག་མི་ཤོད་མ་རེད། ད་ནང་པ་ཡང་ང་ཚོ་ད་བརྒྱ་གཅིག་བསྐོང་བར་བྱེད་ན་འདི་ནང་ལོགས་ལ་ཨ་ནི་པད་ང་ཚོ་ད།

རྗེས་སུ་ད་ང་རང་ཚོ་འདི་སློབ་གྲྭ་ནང་ལོགས་ལ་ད་སྤུ་གུ་འདི་གིས་འདི་ད་ང་ཚོས་ད་གཅིག་པ་གཅིག་རྐྱང་རེད་ད་ང་རང་ཚོ་ནང་ཆོས་སྐོར་ལ་ཅིག་ནང་པ་ཡིན་ཟེར་གོ་རེད་དེ་ད་ནང་པའི་སྐོར་ལ་ད་ང་རང་ཚོ་ག་ཚོད་ཤེས་གོ་རེད་སློབ་སྦྱོང་ག་ཚོད་བྱས་ཡོད་རེད་ད་དེ་ལབ་དུས་ར་ད་གཙོ་བོ་དེ་གོང་ས་མཆོག་གིས་ད་ད་ཆོས་ལུགས་མཐུན་འབྲེལ་སྒང་ལ་ཅིག་གསུངས་ཡོང་དུས་ར་ཨ་ལེ་ང་རང་ཚོ་ནང་པ་ཡིན་ཕྱིན་ཆད་ལ་ནང་པ་ཟེར་ན་ག་རེ་རེད།

ད་དུང་ད་གིན་པེམ་ཙི་ལགས་ཀྱིས་ད་འདི་གསུངས་སར་ཆོས་ལུགས་ངོ་སྤྲོད་བྱེད་ཡ་གསུངས་སར་ད་ང་འདི་ཡང་སློབ་གྲྭ་ནང་ལོགས་ལ་ང་ཚོ་ཆིག་ཐོའི་ཅིག་འོ་མཐོང་ཚུལ་ར་གནད་འགག་ཆེན་པོ་ཅིག་ད་ཆོས་ལུགས་འདྲ་མི་འདྲ་ཡོད་ཡོད་དེ་ངོ་སྤྲོད་བྱུང་བ་ཡིན་ན་སྤུ་གུ་ཅིག་ལ་ཆུང་དུས་ནས་ད་ང་ཚོ་དཔེ་ན་ཁ་ཆེ་ལུང་པ་ད་སྡེ་བ་ལ་ད་མང་པོ་ཅིག་ལ་ད་ལུང་པ་གོ་ར་གང་ཚང་ད་ཆོས་གཅིག་རང་འགྲོ་བྱེད་ཨ་ནི་སྤུ་གུ་མཐོང་ཡ་དེ་ཨ་ནི་གོ་ཡ་ད་ག་རེ་ཡིན་པ་ནས་ད་ཁོ་རང་གི་ཆོས་ལུགས་གཅིག་རང་མ་གཏོགས་ཅིག་ད་གཞན་པ

དགོན་པ་ཙམ་མ་ཡིན་པ་ཡང། དེ་ནི་མར་འགྲོ་ཡོང་ཞོར་ལ་ལམ་ཁ་འགྲོ་བྱེད་བཞིན་འདི་འདུག་ཨ་འདི་ཡེ་ཤུ་གི་ལྷ་ཁང་རེད་འདི་ནང་དེ་འདྲས་ཡོད་རེད་ཨ་འདི་ཡང་རྒྱ་གར་གྱི་དེ་ཆོས་ར་ཧིན་དུ་གི་ཆོས་བྱེད་ས་ཞིག་རེད་ཨ་འདི་ཡང་ལྷ་དེ་འདྲས་ལའོ་ཙམ་གྱི་ད་ང་ཚོ་འདི་ཚོ་ཛར་དྲག་པོ་ཞུ་མ་སོད་བྱས་ར་ཉེ་ང་རང་གི་བསམ་ཚུལ་ལ་ར་ད་ལྟ་དེ་སྒང་ལ་ར་ད་དེ་འདྲས་ཡོད་པ་ཅིག་སྤུ་གུ་ལ་ངོ་སྤྲོད་བྱས་ད་ང་ཚོ་ནམ་རྒྱུན་ནས་ཅིག་ད་བཅོས་མ་མ་ཡིན་པ་ར་ད་དངོས་གནས་དུས་རྒྱུན་ནས་ག་ནི་དེ་ཡིན་ད་ང་ཚོ་དེ་འདྲས། འཆམ་པོ་མ་ཞིག་ད་དཔེར་ན་རྒྱ་གར་འགྲོ་རྒྱལ་བ་རིན་པོ་ཆེ་ག་དུས་ནས་མིག་སྟོན་ཡོན་པ་འགྲོ་ཞིག་རྒྱ་གར་འགྲོ་ཞིག་བརྩིགས་རོགས་བཏང་བ་ཚོ་ཆོས་ལུགས་མཐུན་འབྲེལ་གང་རོགས། དེ་འདྲའི་ཡོད་པ་དེ་ཚོ་སྤུ་གུར་ཆུང་དུས་ནས་ངོ་སྤྲོད་བྱས། ཨ་དེང་གི་དགེ་བཤེས་ལགས་དང། དགེ་ལེགས་འབྲུག་ལགས་གསུང་བ་ནས་ད་ང་ཚོ་བྱམས་བརྩེ་དགོངས་པའི་བྱམས་བརྩེ་དེ་གཙོ་བོ་འགྲོ་ཞིག་ཐུགས་ཡར་འགྲོ་ཞིག་རོགས། བྱམས་བརྩེ་དེ་ཡོད་ན་ནི་ནམ་རྒྱུན་རྒྱལ་བ་རིན་པོ་ཆེས་གསུང་ཡ་དེ་ཡིད་ཆེས་ལབ་ཡ་དེ་སླེབས་རེད་ཟེར་ཨ་ནི་ཡིད་ཆེས་ལབ་ཡ་དེ་སླེབས་པ་ན་ཨ་ནི་གྲོགས་པོ་ཆགས་འདུག་ལབ་ཡ་ཞིག་རོགས། ད་གྲོགས་པོ་ལབ་ཡ་དེ་ད་ང་ཚོ་ཆོས་བ་ཆོས་ལུགས་དང་ཅིག་རིགས་དང་མཐོ་དམན་སྐད་ཆ་བྱས་ཤིག་མ་རེད་གྲོགས་པོ་ལབ་ཡ་ཆགས་ཚར་ན། ཨ་ནི་འོ་དུས་ད་ཉིད་ཀྱིས། ད་ད་འདོད་ད་དེང་གི་དེ་རང་ཅག་ཡང། བྱམས་བརྩེ་དེ་གོང་འཕེལ་བཏང་བ་ན་ཡང་དེ། ཆོས་ལུགས་མཐུན་འབྲེལ་ལས་དེ་ཡང་ཡོང་གི་རེད་གསུང་གི་འདུག་ར་ཨ་དེ་འདྲ་ཞིག། ཨ་ནི་འོ་ད་ད་ལྟ་དེ་སྐྱབས་མགོན་རིན་པོ་ཆེ་ཐུགས་ཀྱི་དགོངས་བཞེད་འདི་སྐད་དེ། བཞི་དེ་ཆ་ཚང་ཞིག་བལྟས་པ་ཡིན་ན། ད་དེ་མི་ཡི་གི་དགོས་མཁོ་འདྲ་བོ་ཅིག་སྒང་ལ་ད་སྐྱབས་མགོན་ངས་ང་རང་དུ་བསམ་སྟངས་བལྟས་པ་ན་ད། གོང་ས་མཆོག་གིས་འཛམ་གླིང་འདིའི་ནང་གི་ད་དཀའ་ངལ། ཚང་མ་གཟིགས་པའི་ཐོག་ནས་ཨ་ནེ་དཀའ་ངལ་འདི་གའི་དེ་ངོས་ལེན་བྱས་པའི་ཐོག་ནས་ད་འདི་གའི་དེ་ལ་ཡ་གཅིག་པ་མི་ཚོ་ལ་དཀའ་ངལ་འདི་འདྲས་ཞིག་འདུག་བྱས་ཤེས་ནས་ཨ་ནི་དཀའ་ངལ་འདི་གའི་དེ་སེལ་ཐབས་ཡོང་ཡ་གི་ད་ཐབས་ལམ་འདྲ་བོ་ཅིག་གསོལ་རས་གནང་རེད་བསམ་གི་ད་དེ་འདྲས་ཡིན་དུས་དཀའ་ངལ་ད་མང་པོའི་ནང་ནས་ཅིག་ཡ་མ་ཉུང་བ་ཅིག་ཆོས་ལུགས་བར་གྱི་རྙོག་དྲ་འདི་གའི་རྐྱེན་གྱིས་ཡོང་གི་ཡོད་དུས་ཨ་ནི་གོང་ས་མཆོག་གིས་ཆོས་ལུགས་བར་གྱི་མཐུན་སྒྲིལ་འདི་གང་ཤེས་ཚ་ཚ་ཚིམ་བྱས་ནས་འདི་འདྲས་ཅིག་ཐུགས་དགོངས་བཞེད་ནང་ནས་གཅིག་དེ་འདི་འདྲས་ཅིག་ཡོང་པ་རེད་བསམ་གྱི་འདུག་ད་ཆོས་ལུགས་བར་གྱི་མཐུན་སྒྲིལ་ཟེར་ཡ་འདི་ཡ་ད་གིན་དགེ་བཤེས་ལགས་ཀྱིས་གསུངས་པ་ནང་བཞིན་རེད་ད། ད་མཐུན་སྒྲིལ་ཡོང་ཡ་ཡོང་ཡ་འདི་ཡོང་སྲིད་པ་ཁོ་རང་ཡང་ང་ཚོ་ཚང་མའི་གི་ཆོས་ལུགས་ཚང་མའི་གི་གཞི་རྩ་དེ་གཅིག་ཡིན་དུས་ཚང་མ་ལ་ཡ་བྱམས་བརྩེ་དགོངས་ཡ་དང་ཚང་མ་ད་བདེ་སྐྱིད་བསྐྲུན་བསྐྲུན་ཐབས། མི་ལ་ཡང་བདེ་བ་དང་བདེ་སྐྱིད་བསྐྲུན་ཐབས་ཀྱི་ཐབས་ལམ་ཞིག་ཡིན་དུས་བརྩམས་པ་འདི་མཐུན་སྒྲིལ་ཡོང་ཡ་ཡིན་པ་འདྲ་བོ་ཅིག་རེད། ད་འདི་ག་ལ་ང་ཚོས་སོ་སོ་བསམ་ཏེས་ཤིག་བཏང་དགོས་རེད་བ་ད་མི་གི། ད་ཅིག་ག་རེ་ཟེར་ན་རྨོངས་དད་དང་མི་གི་ད་དགོས་མཁོ་དང་བསླུ་བྲིད་ལྟ་ངན་མང་པོ་ཞིག་ཡོད་དུས་ཙམ་པ་འདི་འདྲའི་དབང་གིས་ཨ་ནི་དཀའ་ངལ་འདི་བྱུང་བཞག་པ་རེད་མ་གཏོགས་སྤྱིར་བཏང་གི་བསམ་བློ་ཅིག་གཏིང་ཟབ་པོ་ཞིག་བཏང་བ་ན་ཆོས་ལུགས་ཚང་མའི་གི་གཞི་རྩ་འདི་གཅིག་ཡིན་དུས་ཙམ་པ་དཀའ་ངལ་བྱུང་མི་དགོས་བཟོ་འདྲ་བོ་ཅིག་ཡོད་རེད་ད་ང་རང་ཚོ་སློབ་གྲྭའི་ནང་ཆ་བཞག་པ་ན་འདི་འདྲའི་གི། འཐེན་འཁྱེར་འདི་འདྲའི་ཆོས་ལུགས་བར་ལ་ཡང་འདི་འདྲའི་ཐད་ཀར་ཡོད་མ་རེད་ད། ཤུགས་ཆེ་བ་ཅིག་ད་ནང་པ་རང་རེད་ཏེ་ཡིན་ནས་ད་འདི་ནང་ལ་མ་ཉུང་བ་ཅིག་ཡང་ཧིན་དུ་དང་འདི་འདྲས་ཀྱི་ཡོད་ཀྱི་རེད་ཡེ་ཤུ་ཆོས་བྱེད་མཁན་འདི་འདྲས་ཡོད་ཀྱི་རེད་ད་འདི་གའི་སྒང་ལ་ཡ་ཅིག་ཡང་ང་ཚོ་དང་པོ་ཕྲུ་གུ་ནང་ལོགས་ལ་ཡ་བྱམས་བརྩེ་གི་ས་བོན་དེ་ཕར་ནུས་སྟོབས་དེ་གོང་འཕེལ་བཏང་བྱས་དེ་འདི་ནས་སོ་སོའི་གི་ཆོས་འདི་གའི་སྒང་ལ་ཡ་ཏེས་ཤིག་སློབ་སྦྱོང་འདྲ་བོ་ཅིག་མ་སོང་ན་ཏེས་ཤིག་བྱས་བཅུག་ཨ་ནི་འདི་གའི་དེ་ཕར་མ་རྩ་འདྲ་བོ་ཅིག་ཡོང་བྱས་ཨ་ནི་ཕར་ཆོས་ཀྱི་ཆོས་ལུགས་འདི་གའི་སྒང་ལ་ཡ་ང་ཚོས་ག་འདྲས་བྱེད་རོས་བསམ་བློ་སྦྱོང་བྱས་ཨ་ནི་གཅིག་བགྲོ་གླེང་འདྲ་བོ་ཅིག་ཡོང་བ་འདི་འདྲས་ཞིག་བྱུང་བ་ཡིན་ན་ཨ་ནི་གཅིག་བསམ་ཚུལ་བརྗེ་ལེན་བྱས་པའི་ཐོག་ནས། ཚང་མའི་བབས་ས་གཅིག་སྒང་ལ་བབས་སྡོད་ཀྱི་རེད་ཨ་ནི་མཐའ་མ་དེ་ལ་ཡང་གཅིག་ལྟ་དུས་ཙམ་པ་ཚང་མའི་གི་ང་ཚོའི་གི་དངོས་དོན་ནས་གཅིག་གྱུར་རེད་ཤག་ལས་ཅིག་འདི་འདྲས་གི་ངེས་པ་ཞིག་རྙེད་ཐུབ་པ་ཡིན་ན་ཨ་ནི་རང་བཞིན་གི་མཐུན་སྒྲིལ་ཡོང་གི་རེད་བསམ་གི་འདུག་ཨང། ཨ་ད་དེ་ང་ཚོ་སློབ་གྲྭ་རུ་བྱས་ན་སྙིང་རྗེ་པོ་ཡོད་རེད་བ། དཔེར་ན་དེ་ན་ཁ་ཆེ་ཡོད་རེད། ང་ཚོ་སློབ་གྲྭ་ལ་ཁ་ཆེ་ཡོད་རེད་ཨ་ནི་ཧིན་རྡུ་ལ་འགའ་ཧིན་རྡུ་སྐད་ཡོད་རེད་ཨ་ནི་ང་ར་ཚོ་ནང་པ་ཡོད་རེད་ནང་པའི་ནང་ལོགས་ནས་ཡང་ང་ར་ཚོ་ཁ་སང་ཅིག་འདི་ནང་ལོགས་ལ་ང་ར་ཚོ་དབྱེ་བ་ཕྱེ་ཡོང་དུས་ཙམ་ནས་ཡང་འདི་ནང་ལོགས་ནས་བཀའ་རྒྱུད་རྙིང་མ་ཅིག་མི་འདི་ས་སྐྱ་དེ་འདྲ་ཅིག་ང་ར་ཚོ་དགེ་ལུགས་ཆེན་འཕང་འདི་འདི་གི་མང་པོ་ཞིག་ཏོ་ཡང་འདི་འདྲའི་སྐད་ཡོད་རེད་ད་འདི་འདྲའི་ཡོད་དུས་ཙམ་ནས། ང་ཚོས་ཀྱང་རྙིང་འབྱོར་ཚོས་བཟོས་ན་ཡང་མི་འདོད་ཁོང་ཚོ་ལ་སོ་སོ་སོ་གི་ཆོས་ལུགས་ཐོག་ལ་ཡང་བལྟས་སུ་ཅིག་སྤུ་གུ་གཅིག་སྐར་མ་གཉིས་ཙམ་གསུམ་ཙམ་སྤུ་གུ་གཅིག་ལ་བཤད་བཅུག་ཨེ་ཚང་མ་བཤད་བཅུག་ཨེ་མཐའ་མ་དེར་ཁོ་རང་ཚོ་མཉམ་དུ་བསྡད་བྱས་ནས་གཅིག་པུ་འདི་ཚང་མ་གི་ཨེ་བྱམས་བརྩེ་སྤེལ་གྱི་ཡོད་བ་ཅིག་ཨེ་དེ་འདྲའི་སྤྲོ་སྐྱིད་ང་ཚོས་བཟོས་ཐུབ་པ་འདྲ་བྱས་ནས་ང་ཚོ་སློབ་གྲྭ་ལ་ང་ཚོ་གོ་སྐབས་བཟང་པོ་སྤེལ་རེད་དོ། དེ་འདྲའི་གི་ཡང་རང་བོ་གོ་སྐོ་གོ་སྐུ་དེ་འདྲའི་རེད་བ་གོ་རྟོགས་སྤེལ་ཡག་གི་གོ་སྐུ་དེ་འདྲའི་ཅིག།

དེ་ནས་རྒྱལ་བ་རིན་པོ་ཆེའི་ཐུགས་ཀྱི་དམ་བཅའ་གསུམ་པ་དེ་ནི་བོད་ཀྱི་ཁོར་ཡུག་དང་ཁ་སང་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ། དེ་འདི་དར་པའི་ནང་ཡན་གྱི་བརྩེ་བ་ཞིག་རེད་ཤག་འདི་ཀྱི་ཐོག་ལ་ད་བོད་ཀྱི་ཁོར་ཡུག་དང། ད་ང་ཚོ་རྒྱ་གར་བསྡད་གོ་རྒྱ་གར་བསྡད་དུས་ཙེ་ནས་ནི་བོད་ཀྱི་ཁོར་ཡུག་གི་ཐོག་ལ་ཅིག་ཡ་ང་ཚོས་ཀྱི་ག་འདྲ་བྱས་ནས་བསམ་བློ་བཏང་དགོས་ཡོད་མེད་དེ་དང་མཐུན་པའི་ཀྱི་ང་རང་ཚོ་དེ་སློབ་གྲྭ་གི་ཅིག་ཁོར་ཡུག་དང་དེ་ཚོ་གི་ཐོག་ལ་ག་འདྲ་བྱས་ནས་ང་ཚོས་ཀྱི། སློབ་གྲྭ་གི་ཁོར་ཡུག་ནས་སྦྱངས་ནས་མ་འོངས་པ་བོད་ཀྱི་ཁོར་ཡུག་ལ་ཕན་ཐོགས་ཡས་ཀྱི་ཨོ་དེ་འདྲས་ཀྱི་ང་ཚོ་གི་བསམ་ཚུལ་དང། ཨ་ནི་དེ་མ་ཡིན་པའི་ཀྱི་ཡང་ཅིག་སྤྱིར་བཏང་བོད་ཀྱི་ཆོས་དང་རིག་གཞུང། ཆོས་དང་རིག་གཞུང་ཆོས་ད། ང་རང་ཚོ་མང་ཆེ་ད་བོད་ཀྱི་ཆོས་ལབ་དུས་ཙ་ནི་མང་ཆེ་ད་ནང་པ་ཆགས་འགྲོ་གི་ར། ནང་པ་སངས་རྒྱས་པའི་ཆོས་ཆགས་འགྲོ་གི་རེ། ཨ་ནི་དེ་དང་དེ་མ་ཡིན་པའི་ཀྱི་ཡང་མཐུན་པའི་ཀྱི་དེ་དང་མཐུན་པའི་ཀྱི་རིག་གཞུང་ང་རང་ཚོ་འགྲོ་སྟངས་ཆོས་ར། ལྷ་ཆོས་དགེ་བ་བཅུ་གི་འགྲོ་སྟངས་ད།

ག་འདི་འོ་འདི་ག་འདི་སྐོར་ནས་ཀྱང། ད་ལྟ་དེ་ཁ་ལོ་ང་ཚོ་ད་ལྟ་རང་ཕྱོགས་སྐབས་ཆབ་སྲིད་བཙོན་པ་ད་ལྟ་ངག་དབང་སངས་སྒྲོལ་ལགས། ད་ལྟ་ང་ཚོ་བོད་ཀྱི་དཔེ་མཛོད་ལ་ད་ལྟ་མོ་རང་ལ་ད་ལྟ་དམིགས་བསལ་གྱི་བཅར་འདྲི་གྲོགས་ཞིག་ལས་ཚན་ཞིག་ཨ་འདྲ་ཡོད། ད་འདི་ང་རང་ཞོགས་ཀས་ལངས་པ་ད་གཅིག་ཉན་དུས་ཙམ་པ་ལ། ང་ང་རང་སྐོར་མིག་ཆུ་དཔེ་ངོ་བཏང་ནས་ད་འདི་མོ་རང་གི་ལོ་རྒྱུས་དེ་འདྲ་བཤད་ར། ད་བོད་ནང་ལོགས་ཀྱི་གནས་སྟངས་ཛ་དྲག་ག་ཚོད་ཆགས་ཡོད་མེད། དངོས་ཡོད་གནས་ཚུལ་དེ། དངོས་ཡོད་གནས་ཚུལ་ད། ཆོས་དང་རིག་གཞུང་གི་ག་ཚོད་ཉམས་རྒུད་ཡོད་མེད་མོ་རང་གིས་ད་ཅིག། ཨ་མོ་རང་གི་ད་དུང་དམིགས་བསལ་གྱི་ད་ལྟ་བཙན་བྱོལ་ནང་ཡོད་མཁན་གཞོན་སྐྱེས་ཕ་མ་གཞོན་སྐྱེས་ཡོད་མཁན་དེ་གས་ད་ཁྱེད་ཚོ་གི་ལས་འགན་ད་གཙོ་བོ་ག་རེ་མོ་ད་ནང་ལ་བོད་སྐད་རྒྱག་ཡ་ད་ཅིག་ཨ་ནི་སོ་སོ་ང་ག་ཚོད་ཐུབ་ཐུབ་ཨ་ནི་བོད་གཞས་བཏང་ཡ་ལ་ད་ང་ཚོ་ང་ཚོ་ང་རང་ད་ད་རྒན་ལགས་གསུངས་པ་ང་ཚོ་རིག་གཞུང་ལ་ཡོད་ཚོ་མ་བཙན་བྱོལ་ནང་ལོགས་ལ་ད་ང་ཚོ་ལྷག་དཀར་སྲུང་བརྩི་ཞིག་ལབ་ན་ཕྱུ་པ་འདྲ་ཅིག་གོན་པ་མ་གཏོགས་ཅིག་རོ་ད། ཕྱུ་པ་ནང་ལོགས་ཕྱུ་པ་གི་ད་ཅིག་ངའི་བསམ་པར་ད་ཅིག་ང་ཚོའི་ཡག་པོ་ཤེས་ཀྱི་མེད་འདྲ་པོ་ཞིག་རེད་རོ། ཅིག་འོག་འཇུག་གི་ད་ཅིག་བོད་སོག་འོག་འཇུག་གི་རིང་ཚད་དེ་ལ་ཅིག་ཧིན་ལོ་ཨ་ཅིག་ཡོད་ཆེ་ཕྱུ་པ་ཕྱུ་པ་ཁོ་རང་ལ་ཡང་དཀྲི་སྟངས་ལ་མ་འདྲ་མ་འདྲ་ཡོད་ད་ཐེངས་ཀྱི་རྒན་ལགས་ཀྱིས་གསུངས་པ་ནང་བཞིན་ད་ལྟ་བོད་ལྗོངས་ང་ཚོ་ཕ་ཡུལ་ལ་ཡིན་ད་ལྟ་འོ་འབྲེག་གི་ལས་གཞི་དེ་ཚོ་ད་ཅིག་ཚགས་ཚུད་རུ་བཏང་ཡོད་ད་ནི་དཔེ་གནད་འགག་ཆེན་པོ་མཐོང་དུས་ར་རྒན་ལགས་ཀྱིས་རྒན་ལགས་ཀྱིས་དེ་ལ་གོ་དོན་ཡོད་རོ། ད་སྔོན་མ་ང་ཡི་སློབ་གྲྭར་ཡོད་དུས་ཙམ་ལ་ཅིག་དེ་ཚོ་ཕྱུ་པ་དེ་ཚོ་ཚང་མ་ངོ་སྤྲོད་ཡོད་རོ། འོག་འཇུག་ལ་ངོ་སྤྲོད། ད་ནང་བཞིན་ཡང་ཡིག་གཟུགས་སྐད་ཡིག་ད་ཚང་མ་ལ་ཡོད་ད་ཁོར་ཡུག་ད་དེ་ཚང་མ་དེ་ནང་མཉམ་དུ་སླེབས་འགྲོ་གི་འདྲ་ཞིག་ར། དེ་ཚོ་ཡག་པོ་བྱུང་བ་ན་རང་བཞིན་གྱིས་དོ་སྣང་སླེབས་འགྲོ་དག་གི་ར། དེ་འདྲ་ཞིག་ད་ངེད་ཀྱིས་དེ་ཁ་སང་ད་ལྟ་རྒན་ལགས་ཀྱིས་ཤོད་ལྟད་མོ་སྟོན་དེ་འདྲ་བྱས་ནས་ད་སྤུ་གུ་ལ་བསྟན་ཡོང་ན་ད་ངེད་ཀྱི་སེམས་འགུལ་འདྲ་ཐེབས་ཀྱི་ར་བསམ་ད། ནང་ལོགས་ལ་དཀའ་ཉེན་ག་ཚོད་སོས་རེད་ཨ་ནི་ཡང་ང་ཚོ་གལ་ཆེན་པོ་ག་ཚོད་རེད་ལས་ཤོར་དེ་ལ་ང་ཚོ་རང་དབང་ལུང་པ་ཞིག་ན་དེ་བསམ་པ་ལ་ད་དེ་ཚོ་ག་འདྲ་བདག་པོ་རྒྱག་ཡ་དེ་ག་ཚོད་གལ་ཆེན་པོ་རེད་ར། ཨ་ད་ད་རྒན་ལགས་ཀྱིས་ཁ་འདོན་ཁོར་ཡུག་ཞིག་དག་གི་ར་ཁོར་ཡུག་འདི་གང་ལ་ད། ད་ང་རང་སྒེར་གྱི་ཉི་མ་གཉིས་ཀྱི་ད་ད་ག་རང་འདྲ་ཞིག་དེ་ལས་རེ་འདུན་དང་ཐེངས་མ་གཅིག་ཡང individually དུ་ཞུ་ཡིན་རང། ད་ཇི་ཐོས་དེ་ད་ང་རང་འགྲོ་ན་ང་རང་དམ་བཅའ་འདྲ་ཅིག་ད་ག་རང་བཞག་ནས་དེ་ལག་ལེན་ཡང་བསྟར་གི་རོགས་ད་ངའི་སྤུ་གུ་ལས་ད་ག་རང་ད་ཐབས་ཤེས་བཏང་དེ་ད་ང་རང་སྤུ་གུ་གཉིས་ལ་ཡོ། དེ་གཉིས་གྲུབ་མ་ཐུབ་ནས་ད་དམའ་ཡུག་ལས་ཞོར་ད་ད་དེ་ག་ས་ང་ཚོ་ཉེ་ཆར་ར་གཏམ་བརྗོད་བྱས་དེར་གཏམ་བརྗོད་འདི་ནང་ལོ་ལས་ཉིད་ད་ག་རང་ཅིག་སྤུ་གུ་མ་བཏོན་གི་ཐབས་ཤེས་བཏང་ཡིན་རོགས།

འཛིན་གྲྭའི་ཡིན་པ། རྒྱུ་མཚན་དགོས། ཞུ་དགོས་རྒྱུ་མཚན་དང་འདི་གནད་འགག་ཅིག་ག་ཅིག་ཆགས་ཀྱི་ཡོད་མེད་དང་འདི་འདྲའི་སྐབས་ལ་ད་རྒྱུ་མཚན་མང་པོ་ཞིག་བགྲང་བྱས་ནས་འདི་འདྲའི་སྒང་ལ་གང་འཚམ་ཅིག་མ་མྱོང་བ་ཅིག་བྱས་ཡོད་རེད། དེ་འདྲའི་གི་བརྒྱུད་ནས་ནི་སྤུ་གུ་ཚོ་ལ་གོ་རྟོགས་སྤེལ་ཡ་ད་ང་རང་གི་བསམ་ཚུལ་ཡང་འདི་འདྲའི་གི་ཆེ་ག་ཟིག་རེད་ང་ཚོ་འདི་འདྲའི་གི་དུས་ཆེན་འདི་འདྲའི་སྒུག་མ་བསྡད་པ་བྱས་ནམ་རྒྱུན་ནས་སོ་སོའི་གི་སློབ་ཚན་ནང་ལ་ཡག་ཕར་ཁྲིད། འདི་སྤུ་གུ་འདི་གས་འདི་ལ་ཡག། འཆར་ཅན་འདྲ་པོ་ཅིག་འདི་འདྲའི་སྒང་ལ་བསམ་བློ་བཏང་ཡག་གི་གོ་སྐབས་དང། ནི། ཅིག། དུས་ཚོད་འདྲ་པོ་ཅིག་སྤྲད་པ་ཡིན་ན་འདི། ད། སོ་སོའི་རྒྱུད་ལ་འཇགས་ཐུབ་ཡག་གི་གོམས་གཤིས་འདི་འདི་འདྲའི་འདྲ་པོ་ཅིག་བཟོ་ཐུབ་དགོས་ཀྱི་རེད་བསམ་གྱི་འདུག་དེ་མིན་གྱི་ཡང་ཅིག། སྐབས་རེ་ཡང་སོ་སོའི་གི། སེམས་ནང་ལ་ཡང་ཅིག་རྔམ་སྐྲག་འདྲ་མ་སོང་ན་དེ་ཡང་དེ་འདྲའི་ཅིག། བོན་ཆུང་ང་ཚོ་ཕ་ཡུལ་འདི་ཡང་ཅིག་འདྲ་ཆགས་པོ་འགྲོ་ཅིག་མ་གཏོགས་པའི་ཡང་དེ་སྔོན་གྱི་ཅིག་ཁ་བའི་ལྭ་བའི་སྤུ་གུ་ལ་ཟུག་པོ་དེ་ཙམ་ག་ཚོད་ཅིག་བྱུང་གི་ཡོད་ན་བསམ་ས་ཡང་དེ་འདྲའི་གི་ཐེ་ཚོམ་ཅིག་ཡང་སླེབས་ཀྱི་འདུག་ཚུལ་དུ་དེའི་གཅིག་གལ་ང་ཚོའི་གི་གཅིག་ཡང་བསམ་བློ་བཏང་དགོས་ཅིག་ཆགས་ཀྱི་འདུག་ད་ག་ནང་བཞིན་གི་ད་བོད་ཀྱི་རིག་གཞུང་རྩ་ཆེན་པོ་དེ་གའི་དེ་ད་རིག་གཞུང་ཟེར་དུས་གོང་རིག་གི་ད་གཅིག་གཙོ་བོ་དེ་ང་ཚོ་ད་ཆོས་དང་རིག་གཞུང་ཟེར་དུས་ཙམ་པ་ལ་ཡ་ད་བྱམས་པ་སྙིང་རྗེ་དེ་རེད་པ་གཙོ་བོ་ང་ཚོའི་གི་ཡོད་པ་དེ་ད་ཡོད་ན་མེད་ན་ད་དེ་གའི་དེ་སྒང་ལ་ཡ་ཡང་སེ་ཡང་སེ་གཅིག་ཡང་བསམ་བློ་བཏང་བྱས་ནས་ཉི་མ་ཉི་མ་སོ་སོའི་གི་ནང་ལ་ཡ་ཉི་མ་ཉི་མ་ཉི་མ་ག་རེ་ལས་ཀ་བྱེད་ཀྱི་ཡོད་འདིའི་ཐོག་ལ་ཡ་ཡང་གཅིག་ལས་ཀ་ག་ཚོད་ཅིག་མང་མང་དེ་འདྲའི་ག་འདྲ་བ་བརྟག་བྱས་ནས་ཕར།

དཔེར་ན། ང་ཕར་བོད་ཀྱི་དེ་རུ་བསྡད་ནས་ད་བརྒྱད་ཅུ་གྱ་གྲངས་དུ་རོ། ད་རྒྱ་མི་ཁོས་ད་གཏེར་ཁ་དཔེ་མང་པོ་མགོ་བསྔོགས་པ་རེད་ད་ང་ཚོའི་ལུང་པ་མ་ཟེར་དེ་ནས་གཏེར་ཁ་དཔེ་མང་པོ་བསྔོ། དེ་ཕྱིས་སུ་ཡིན་ན་ཁ་སང་ཁ་ཉིན་ད་ལྟ་ང་ཚོ་ང་ཕར་ཡོད་པའི་སྐབས་དེ་ད་ལྟ་གཏེར་ཁ་བསྐོར་དེ་ཡང་དུ་ཚང་མ་ད་ལྟའི་ཡོད་ད་གང་རང་གཏེར་ཁ་ནང་དེ་འདི་བྱེད་དགོས་འདུག་ཨ། ད་དེ་གི་རྐྱེན་བྱས་པ་ལ་བརྟེན་ནས་ད་ཁོ་ཆུ་ལོག་སླེབས་ཡ་དང་ཨ་ནི། ཆར་པ་དུས་ཐོག་ལ་མ་བབས་ཡ་དང་ལོ་ཏོག་ཡིན་ནའི་སྐྱོ་རུ་འགྲོ་ཡ་དང་ད་དེ་འདྲའི་གི་དགའ་ཁུ་ར་སུ་ད་དེ་འདྲའི་དཀའ་ངལ་མང་པོ་བྱེད་ད་ཡང་ཁ་ཤས་ཅིག་ལ་ཡ་བོད་ས་ཆ་ཁ་ཤས་ཅིག་ལ་ཡ་ཨ་ན་ཁོ་མི་ཕ་རྒྱུད་བུ་རྒྱུད་ནས་ཡ་ཁོ་འབྲོག་པ་རང་བྱེད་ད་དེ་ཚོ་ཡང་ཁོ་བཙན་དབང་བྱས་ནས་ད་བོད་ཤ་ཁྲིམས་པའི་ཁྲིམས་པའི་སྤྲེལ་དེ་ཚོ་ས་ཆ་སྤེལ་རྒྱུ་ད་ནས་ས་ཆ་དེ་ཚོ་གང་ན་ཡང་དེ་ཁ་མོ་ཡ་དེ་འདྲའི་གང་ད་ལ་སོགས་པ་ད་གང་ད་ཁོར་ཡུག་ཐོག་ལ་དེ་འདྲའི་གཏོར་བཤིག་མང་པོ་ཞིག་བཏང་གི་ཡོད་རེད་པ

ད་འཛམ་གླིང་གི་ཆུ་མང་ཆེ་ཆུ་བོ་འདྲ་པོ་འདིར་རྒྱ་རོ་ཞིག་སོང་བ་བྱས་ན་ད་བོད་ཀྱི་ཆུ་ལ་ཡང་ཐུག་པོ་འདུག་ཟེར་དེ་ཡིན་དུས་འདིའི་ཆུ་དཀའ་ངལ་འདི་འཕྲད་སོང་ན་འཛམ་བུ་གླིང་སྤྱི་ཡོངས་ལ་ཡང་ནི་གོ་དཀར་སོང་ད་དཀའ་ངལ་འཕྲད་ཡ་ཞིག་ང་ཚོ་ལ་ལས་དང་ཤོད་ལས་ཡོང་གི་རེད་ཟེར་བྱས་ད་དེ་ཚོ་ཚང་མ་སྔ་ས་ནས་ང་ཚོ་མཁྱེན་པའི་ཐོག་ནས་ད་གྲ་སྒྲིག་བྱེད་དགོས་ཀྱི་འདུག་གསུངས་པ་རེད་བ་བྱས་ད་དེ་འདྲའི་གནས་སྟངས་དེ་ཚོ་ཡང་སྤུ་གུ་གིས་ཤེས་པ་བྱས་ཡ་བྱས་དང་ང་ནི་མ་འོངས་པ་ལ་ཡང་ཁོ་སྤུ་གུ་དེ་ཚོ་དེ་འདྲའི་སྡིངས་ཆ་སྒང་ལ་སླེབས་མི་སྲིད་པ་མ་རེད་བ་ཨང་དེ་རིགས་དུ་ནའི་ཁོ་གནས་སྟངས་ག་རེ་ཡིན་ནའི་ཁོ་ཤེས་ཆོག་ཆོག་ཅིག་དང་ཤེས་མཐོང་ཡིན་ཅིག་ཆགས་ཀྱི་རེད་བ་འདི་གཅིག་གནད་འགག་ཆེན་པོ་རེད་དྲན་དགོས། ད་རིག་གཞུང་སྲུང་སྐྱོབ་ཟེར་དེ་དངོས་གནས་གལ་ཆེན་པོ་རེད། ད་ང་ཚོ་བོད་བོད་ཀྱི་ད་རིག་གཞུང་སྲུང་སྐྱོབ་དེ་ད་ཁོ་ང་རང་ཚོ་བཙན་བྱོལ་ནང་ལོགས་ཡོད་མཁན་དེ་ལ་ཡང་འགན་ཞེ་པོ་ཅིག་འདུག་དྲན་འདུག་ད་ད་ང་ཚོ་མང་པོ་ཅིག་ང་ཚོ་རིག་གཞུང་སྲུང་སྐྱོབ་བྱེད་དགོས་འདུག་ང་ཚོ་རིག་གཞུང་ལ་ཡང་འདོད་མི་འདུག་ཟེར་ནས། སྐད་མང་པོ་རྒྱག་གི་ཡོད་རེད་དེ་ང་རང་ཚོ་གི་རིག་གཞུང་གི་དྲང་པོ་བཤད་ན་ག་ཚོད་ཅིག་སྲུང་སྐྱོབ་བྱེད་ཀྱི་ཡོད་རེད་བོད་ཡིག་ལ་ག་ཚོད་ཅིག་དོ་སྣང་ཡོད་རེད་བོད་སྐད་གཙང་མ་བཤད་མཁན་ག་ཚོད་ཅིག་ཡོད་རེད་བྱས་ཙང་དེ་ཡིན་དུས་ད་ང་རང་ཚོ་འདི་བསླབ་གྲྭ་འདི་མཚོན་ནས་བྱས་ན་རྒྱལ་བ་རིན་པོ་ཆེ་དམིགས་བསལ་གྱིས་བྱིན་གྱིས་བརླབས་པའི་བསླབ་གྲྭ་རེད་གི་ད་སུ་འདྲ་ཅིག་ལ་སྐད་ཆ་བཤད་པ་ཡིན་ན་བོད་སྐད་གཙང་མ་ཙོང་བཤད་དགོས་ཡ་བྱས་དེ་ཡང་ཁོ་བཤད་ཐུབ་ཡ་གི་འབད་བརྩོན་གནང་རོགས་གནང། དང་པོ་དང་པོ་ཏན་ཏན་དཀའ་ངལ་འཕྲད་གི་རེད། རེད་བ། འདི་རེད་ཅེས་བྱས། དེ་ནས་ང་རང་མཐོང་ཚུལ་གཅིག་ལ་སྤུ་གུའི་དགོངས་ཞུ་ཡིན་ན་རེད། ང་རང་ཚོ་གསལ་བསྒྲགས་ག་རེ་ཡིན། ད་རྒྱ་གར་གཞུང་གི་ཐོག་ནས་ད་ལ་སྒྲོག་གི་གསལ་བསྒྲགས་ཐོག་ནས་ཡིན་ན་ཁོ་དབྱིན་ཇི་སྒང་ལ་མ་བཏང་ཀ་མེད་རེད། དེ་མིན་ལ་ང་རང་ཚོ་ནང་ཁུལ་གྱི་གསལ་བསྒྲགས་ག་རེ་ཡིན་པ་ནི་བོད་ཡིག་རང་སྒང་ལ་བྱེད་ཐུབ་པ་ཡིན་ན། དེ་ནས་ཁྱད་པར་ཡོང་ས་རེད་དྲན་འདུག་སྤུ་གུ་ཚོའི་དགོངས་ཞུ་གཅིག་ཡིན་ན་དང་པོ་དགོངས་ཞུ་ཁར་ནོར་བ་དང་དཀའ་ངལ་ཏན་ཏན་འཕྲད་གི་རེད།

དང་སྦྱར་ནས་ཅིག་ཤོས་ནི་ཁོ་སྒྲུབ་དུས་བྱེད་ཨ་ནི་དེ་འདྲའི་བྱས་ཨ་ནི་ཡང་རྗེས་མ་བརྟན་བཞུགས་ཕུལ་བའི་སྐབས་དེ་ལ་རྒྱལ་བ་རིན་པོ་ཆེ་ལ་ཡང་དེ་འདྲའི་བྱས་སྙན་སེང་ཞུ་ཞུ་བྱུང་བ་ཡིན་ན་ང་ཚོ་སྤྲུལ་པའི་ཆོས་པ་ཞིག་རེད་དྲན་གྱི་འདུག་དེ་སྔོན་དཔེ་གནད་འགག་ཅིག་མཐོང་གི་འདུག་དཔེ། ད་ལྟ་རྒན་ལགས་ཀྱིས་གནད་འགག་དཔེ་ཆེན་པོ་གསུངས་སོང་ང་ཚོའང་ད་དེ། དངོས་གནས་ཁོ་ལ་ད་ཆོས་དང་རིག་གཞུང་ཟེར་དུས་ཙམ་ནས་ང་ཚོའི་རིག་གཞུང་ནང་ལོགས་ནས་ང་རང་ཚོ་ད་སྐད་ཡིག་དེ་བརླགས་པ་འདྲ་བྱས་ན་བོད་མི་ཁོ་རང་བརླགས་འདུག་ད། ཨེ་འདི་ག་ཨ་མདའ་གནད་འགག་འདི་ལ་ག་རེ་ཆགས་ཀྱི་འདུག་ལབ་ན་ཕྱི་རྒྱལ་ཁག་ལ་ཡོད་བསྡད་པའི་ང་རང་ཚོ་བོད་རིགས་སྤུན་ཟླ་ཚོ་གི་མང་པོ་ཅིག་གིས་ང་རང་ཚོ་གི་སྐད་འདི་ལས་ཅིག་ཕྱི་རྒྱལ་གྱི་ལུང་པ་སྐབས་ཐོག་སྐབས་ཐོག་ག་བ་ཡིན་ནའི་འོ་འདི་གི་སྐད་འདི་གལ་ཆེར་རྩིས་བྱས་ནས་འོ་འདི་གི་སྐད་ནང་ལོགས་ལ་སྤུ་གུ་ཚང་མ་ལ་ཅིག་ཕ་མ་ཡན་ཆད་ནས་ཅིག་བཀའ་མོལ་གནང་དུས་ཙམ་ནས་ཕ་གིའི་ཕྱི་རྒྱལ་གྱི་སྐད་འདི་བེད་སྤྱོད་བཏང། ཨ་ནི་ང་རང་ཚོ་བོད་སྐད་དེ་ཚོ་གང་ཉུང་ཉུང་ཅིག་བེད་སྤྱོད་བཏང་རྗེས་ལ་ཡང་ཅིག་དེ་ནས་ག་རེ་ཟེར་གཟའ་མཇུག་གི་སློབ་གྲྭ་ལ་ཡང་ད་ཅིག་དེ་ཚོ་ཅིག་སླེབས་ཡོང་དུས་ཙམ་ནས་དེ་ཚོ་ནང་ལ་ཅིག་བོད་སྐད་བསླབ་དུས་ཙམ་ནས་ཅིག་ཡང་ད་ཅིག་ང་ཚོ་གི་བོད་ལྗོངས་ང་ཚོ་ཕ་ཡུལ་བྲོ་ཞབས་བྲོ་དང་འོ་དེ་འདྲ་པོ་ཅིག་དེ་ཚོ་དངོས་གནས་ཁོ་རང་དེ་སྔོན་ན་ང་ཚོ་གི་ཨ་མདའ་རྒན་ལགས་གསུངས་པ་ནང་བཞིན་ང་ཚོ་དཀའ་ལས་བརྒྱབ་དགོས་པ་དེ་དཔེ་གནད་འགག་ཆེན་པོ་རེད་འདུག། ང་རང་ཚོ་རང་གི་དེ་བྱས་ནས་འགོ་བཙུགས་བྱས་ནས་ད་ལྟ་བོད་ཀྱི་ཁོར་ཡུག་སྐོར་ལ་ཞུས་པ་འདྲ་བྱས་ན་ད་ལྟ་གཅིག་ག་རེ་བྱང་སྣེ་དང་ལྷོ་སྣེ་ལ་འཛམ་གླིང་ལ་གཉིས་ཡོད་རེད་དེ་ནས་ད་སྣེ་གསུམ་པ་དེ་ད་ད་ད་ཕ་གི་དེ་བོད་ཀྱི་ཁོར་ཡུག་ད་ཆགས་ཡོད་རེད་ད་དེ་ནས་ཆུ་འགོ་དེ་གངས་ཚར་རྫོགས་བྱས་ནས་ད་ཆུ་གཅིག་མེད་པ་བྱས་སོང་ན་ཨ་ནི་ཨེ་ཤེ་ཡའི་ཁུལ་གྱི་ད་ལུང་པ་ཚང་མ་འདྲ་བོ་གཅིག་ལ་ད་ཆུ་མེད་པའི་དཀའ་ངལ་འཕྲད་འགྲོ་གི་རེད་བྱས་ཙང་དེ་དངོས་གནས་ག་རེ་ཛ་དྲག་ཅིག་ཆགས་ཡོད་པ་དེ་ད་དངོས་གནས་ང་ཚོས་ད་དུས་དང་རྣམ་པ་ཀུན་ཏུ་དེ་ཚང་མ་ལ་ལབ་དགོས་ཨེ་ད་ཨ་ནི། གཅིག་ད་རྒྱ་མི་གིས་བོད་ལ་ཁོར་ཡུག་གཏོར་བཤིག་ག་འདྲ་འདྲ་པོ་ཞིག་བཏང་གི་ཡོད་པ་ད། ཆུ་བཀག་བྱས་ནས་ཆུ་གི་ར་བ་ག་ཚོད་རྒྱབ་གི་ཡོད་པ་དེ་ཚོ་ཚང་མ་ད་བོད་ནང་ག་རེད་ཤག། དེ་ཚོ་ད་ང་ཚོ་པར་ནང་མཐོང་དུས་ཙམ་ནས་ཅིག་བོད་ཁོ་ར་མིས་མཐོང་གི་མཐོང་གི་ལ་ཅིག་གངས་དེ་ཚོ་སྐམ་འགྲོ་མཐོང་དུས་ཙམ་ནས་སེམས་པ་སྐྱོ་ལྷང་ལྷང་འདྲ་ཞིག་བྱེད་ཀྱི་འདུག་གི་ལ། ཅེས་བཤད་ཀྱི་ལ། ཨོ་ད་ད་ད་དེ་ང་འདི་ག་ལ་སྣོན་པ་ཅིག་འདི་ཞུ་འདོད་བྱུང། ད་ད་ལྟ་གོང་དུ་དགེ་བཤེས་བློ་བསྟན་ལགས་ཀྱིས་འདི་གསུང་གནང་སོང་བོད་ཀྱི་ཁོར་ཡུག་དེའི་གནས་བབ་ད་ལྟའི་ཆ་ལ་གནས་བབ་ག་འདྲའི་ཅིག་ཡོད་མེད་དང་ནི་རྒྱ་ནག་གཞུང་གིས་དམར་པོའི་གཞུང་གིས་ག་ཚོད་ཅིག་གིས་གཏོར་བཅོམ་བཏང་ཡོད་མེད་འདིའི་སྐོར་ལ་ཡ་སོང་ད་འདི་ང་ཚོའི་སྤུ་གུ་ལ་ཡ་སྐབས་རེར་ང་ཚོའི་ངོས་ནས་ཅིག་འདི་འདྲའི་ཅིག་བྱེད།

བེད་སྤྱོད་གཏོང་ས་ཅིག་དགོས་ཀྱི་རེད་པ་ཡ། མ་འོངས་པ་ལ་ཡ་ཁོང་ཚོས་ཡིན་ན་ཡང་ཆེན་པོ་ཆགས་བྱས་ནས་ད་དེ་འདྲའི་སྒང་སློབ་སྦྱོང་བྱས་བྱས་ནས་ཡང་ཅིག་ག་པར་ག་པར་ག་དུས་བཤད་དགོས་འདུག་ག་འདྲས་བཤད་དགོས་འདུག་ལས་དེའི་སྒང་ལ་ཡང་ཅིག་ཡང་གནས་ཚུལ་སྒང་ལ་གང་འཚམ་ཞིག་སྤྲད་ཐུབ་པ་ཡིན་ན་མ་འོངས་པ་ཁོ་རང་ཚོ་ལ་ཡང་མཐོང་རྒྱ་དང་ཐོས་རྒྱ་ཆེ་རུ་འགྲོ་ཡ་དང་དེ་འདྲའི་གི་ཅིག་ལམ་ཁ་ཅིག་རྙེད་བྱས་ནས་ཨ་དེ་འདྲས་ཅིག་ཤེས་ས་འདུག་ཨ་དེང་ཆ་ཞིག་འདུག་ཨ་བསམ་བསམ་བྱས་གི་ར་འཕྲོད་ཀྱི་རེད་བསམ་གི་འདུག་དེ་འདྲའི་སྒང་ལ་ཡང་ཁོང་ཚོ་ལ་ཡང་ཅིག་གོ་རྟོགས་མང་ཙམ་པས་དང་ནི་གཞན་གྱི་གནས་ཚུལ་གོ་ཡ་དེ་དཔེ་གལ་ཆེན་པོ་ཞིག་སྐབས་རེ་ཡང་ང་ཚོའི་གཙུག་ལག་ཁང་འདྲ་པོ་ལ་སྤུ་གུ་ཁྲིད་འགྲོ་དུས་ཙམ་པ་ལ་ཡ། ད་ང་རང་གིས་མཐོང་སྣང་མཐོང་དུས་ཙམ་པ། སྤུ་གུ་རྒན་པ་བྱས་འཛིན་གྲྭ་བཅུ་གཅིག་བཅུ་གཉིས་འདི་འདྲའི་སྐབས་ལ་ཡང་ནི་གསར་འགོད་པ་འདི་གིས་གིས་བཅར་འདྲི་ཞུ་དུས་ཙམ་པ་སྤུ་གུ་དེ་ཚོར་ཡང་ད་ག་རེ་འདྲ་ཞིག་འདང་གི་མེད་ན་ཡང་ཅིག་གནས་ཚུལ་གྱི་ཆ་ནས་འདང་གི་མེད་ན་ཡང། བོད་སྐད་གཙང་མ་ཞིག་རྒྱབ་ཐུབ་ཀྱི་རེད་བསམ་གྱི་འདི་འདྲའི་གི་སེམས་འཚབ་བྱེད་ཡོད་ན་གང་དྲག་གཡོལ་ཐབས་བྱེད་ཀྱི་འདུག་བ། དེ་འདྲའི་སྐབས་ལ་ང་ཚོའི་གི་སྤུ་གུ་ལ་ཡང་གནས་ཚུལ་ཕྱུག་པོ་བཟོ་ཡ་དང་ཨ་ནི་ཡང་སྤུ་གུ་ལ་ཡང་བོད་སྐད་གཙང་མ་རྒྱབ་ཐུབ་ད་གིན་དགེ་བཤེས་ལགས་ཀྱིས་གོང་དུ་གསུངས་པ་ནང་བཞིན་དེ་འདྲའི་སྐབས་ལ་སུ་ད་གི་རིག་གཞུང་ཟེར་དུས་ད་སྐད་ཡིག་རྩ་ཆེན་པོ་དེ་ང་ཚོ་བདག་གཉེར་བྱས་རེད་པ། དེ་སྐད་དེའི་སྒང་ལ་ཡང་ནི་ང་ཚོའི་གི་ད་སྤུ་གུ་དེ་ཚོ་ལ་གོ་སྐབས་རག་འགྲོ་གི་རེད་པ། ད་དེ་ལ་ཤུགས་རྒྱབ་བྱས་ན་ཡང་ནི་ད་ལྟ་དེ་འདྲའི་སྒང་ལ་བྱས་ཐུབ་པ་ཡིན་ན་ད་ང་ཚོ་ད་ལྟ་དེ་བཙན་བྱོལ་ནང་ལ་ཡོད་པ་དེ་ལ་འགན་ཆེན་པོ་ཡོད་ཏན་ཏན་རེད་ད་ད་ཕྱི་རྒྱལ་ཁག་འདྲ་པོ་ལ་ད་གནས་སྟངས་གནས་ལུགས་ད་མ་འདྲ་མང་པོ་ཅིག་ཡོད་དུས་ཙམ་པ་ལ་ཡང་བྱས་ཐུབ་ཡ་ད་ཡོད་རེད་དེ་ཡིན་ན་ཡང་ད་དེ་ག་ཅིག་མང་པོ་ཅིག་གང་ཐུག་བསྡད་ཡོད་དུས། ང་ཚོ་ད་ལྟ་ལ་ཡང་མང་པོ་ཅིག་ད་བྱས་ཐུབ་ཡ་ཡོད་རེད་པ། རང་དབང་ཡོད་རེད་ཡ་མཐུན་རྐྱེན་ཡོད་རེད་ཡ། ཨ་ནི་སྤུ་གུ་དེ་གས་དེ་སོ་སོའི་འཁྲིས་ལ་ཡོད་དུས་ད་དེ་འདྲའི་སྒང་ལ་གང་མང་མང་ཤུགས་ཅིག་རྒྱབ་ཐུབ་པ་ཡིན་ན། ཨ་ཅིག་ཡང་སྲ་བརྟན་མ་སོང་ན་དེ་གས་དེ་གཏད་གཞི་བརྟན་པོ་ཆགས་ཀྱི་རེད་བསམ་བཞིན་མ་འོངས་པ་ཡང་ཅིག་མིག་དཔེ་ལྟ་ས་ཅིག་ཡོང་གི་རེད་བསམ།

དེ་ནས་ང་ཚོས་རྒྱལ་བའི་ཐུགས་ཀྱི་དམ་ཐུགས་ཀྱི་དམ་བཅའ་བཞི་པ་དེ་རྒྱ་གར་གྱི་གནའ་བོའི་རིག་གཞུང་སླར་གསོའི་མཛད་པ་ལ་ཨ་ནི་དེ་ལ་རྒྱ་གར་གྱི་གནའ་བོའི་རིག་གཞུང་ལ་དུས་ཚོད་ནི་ཁ་ཐུག་ང་ཚོ་ཤོད་པ་འདྲ་བྱས་ན་ད་ཨ་ད་པཎ་གྲུབ་བཅུ་བདུན་ནས་མ་ཐུག་ས་འཕེལ་བསྡད་པའི་རྒྱལ་ན་ཨ་ད་ནང་ཆོས་དེ་ར་ཨེ་ད་དེ་དེ་རྒྱ་གར་ལུང་པ་རང་ལ་ཅིག་སླར་གསོ་ར་སླར་གསོ་གནང་ཡས་ད་འདི་གི་ཚང་བ་འདི་གནང་ཡས་དེ་ལ་ང་ཚོས་ཀྱི་ད་སློབ་ཕྲུག་ཚོ་དང་ད་ང་རང་ཚོ་གི་མི་རབས་ད་དེ་ཚོ་གི་ད་འདི་གི་སྟེང་ལ་ང་ཚོ་གི་ཅིག་རྒྱབ་སྐྱོར་ད་ལག་བསྟར་བྱེད་ཡས་ལ་ང་ཚོའི་ངོས་ནས་ད་ཅིག་ག་རེ་འགྲོ་ཕྱིན་ང་ཚོ་གི་བྱེད་ཐུབ་ཡས་ཡོད་ན།

ཨ་ནི་འོ་ད་དེ་ཚོའི་རིགས་དེ་ཡང་ཀོ་ཆུང་སྙེ་མོ་སྐབས་གཅིག་ལ་དཔེ་མི་སྲིད་བྱུང་རེད་འདུག་མ་མ་ག་འདི་ཅི་དེ་ཚོ་ཡང་ཀོ་ག་ར་ས་ན་རང་བཙན་ཀོ་ད་བྱེད་སྟངས་དེ་ཡང་ཀོ་ད་ཚོའི་བྱེད་སྟངས་དེ་ཡང་ཚེ་མ་ཞེས་བ་ལང་ཁོ་རང་ག་ར་འགྲོ་ཡ་དེ་ཡང་ཀོ་སྙིང་རྗེ་བཞེས་བཞག་ནས་འགྲོ་འདུག་ག་རོག་ན་སྲིད་ཅེས་གསུངས་འདུག་བྱེད་སྟངས་དེ་ཡི་ཐུགས་ཀ་ད་ག་ད་འགྲོ་ཟེར་ན་མི་འདུག་དེ་ཡི་ཐུགས་མི་འདེ་གར་ཟེར་བ་ད་གང་ད་ལག་ལེན་འདྲ་པོ་དུས་ཞེ་པོ་ཅིག་འདིར་བྱུང་འདུག།

ད་ལྟ་དྲུག་དང་ནང་ཆོས་ནས་གསུངས་པའི་ད་ལྟ་ཚན་རིག་ཟེར་དེ། ཁོ་ནང་པ་ཡིན་དང་མ་ཡིན་སྤྱིར་བཏང་ང་རང་ཚོའི་ཀླད་པ་ཡར་རྒྱས་འགྲོ་ཡ། ཁོ་ག་རེ་ཟེར་ན་དེ་ཞེ་པོ་ཅིག་འདི་རེད་བཞག་ཟེར་སྤྱིར་བཏང་དེ། ནང་པ་ཡིན་དང་མ་ཡིན་སྐད་ཆ་མི་འདུག་སློབ་སྦྱོང་རང་གི་འདུ་ཤེས་བྱས་ནས་ད་སྦྱང་དགོས་ཀྱི་འདུག་ཟེར་སྤྱིར་བཏང་ད་དེ་འདྲའི་ད་ཡག་པོ་ཡོང་ཡ་ཟེར་དགོས་རེད་ད།

ངས་རྡོ་རྩ་ལྟ་བུ་བརྒྱ་ལ་སོང་བ་ནང་བཞིན་རེད་ད་ལྟ་རིགས་ལམ་དེ་ཡོད་དུས་དེ་དག་ནང་ཆོས་ང་ཚོ་སློབ་གྲྭའི་ནང་ལོགས་ལ་ངོ་སྤྲོད་བྱས་ཟིན་ད་ལྟ་ད་རང་ལ་དེ་ཐུགས་ཀྱི་དམ་བཅའ་བཞིའི་ནང་ལོགས་ནས་བཞི་པ་དེ་ད་ཐད་ཀར་འབྲེལ་བ་འདུག་བསམ་གྱི་འདུག་རོགས་ད་ཡིན་ནའི་འདི་བུ་ལ་ང་ཚོ་དེ་སྔ་ནས་གསུང་བསྡད་ཡོད་རེད་གོང་ས་མཆོག་གིས་དེ་དེ་བཞིན་གྱི་ད་མི་རབས་རྒན་པ་ཚོ་གསུང་གི་ཡོད་རེད་ང་རང་ཚོ་ད་ལྟ་ཡིན་ན་ད་རང་ཅི་དགའ་ལོ་རེད་ལྟ་བ་དེ་ཁྱེད་དེ་འོ་རེད་ང་ཚོ་བོད་པའི་གི་ཕྲུ་གུ་དེ་གི་དེ་འདབ་གཤོག་གཉིས་འདྲ་དགོས་རེད།

ད་འདི་དང་འདོད་ཡངས་ཀྱི་ཡང་གཟིགས་ལ་ནིང་ཁོ་རང་དེ་ཡང་ཅིག་སློབ་ཚན་དེ་སློབ་ཚན་ཁོ་རང་ད་རབ་ཤི་ད་ཡོ་བྱས་ཡང་སློབ་ཚན་བསླབ་སྟངས་དེ་ཡང་ཅིག་ག་འདྲ་སེ་མར་ཕྲུ་གུ་ལ་ག་འདྲ་སེ་མར་བ་བུ་དུ་ར་ད་འདི་ངེད་ཀྱི་ད་དམིགས་ཡུལ་གཙོ་བོ་ཅིག་ད་འདི་ད་ག་རང་རུ་ད་ཡིན་ཡུལ་བྱམས་དང་སྙིང་རྗེ་ད་དེ་ཚོ་ཡར་གོང་འཕེལ་གཏང་ཡ་རང་ཆེད་དུ་ལ་རེད་གསུངས་འདུག་ར་དེ་དམིགས་ཡུལ་གཙོ་བོ་དེ་ཨ་ནི་ད་མཉམ་དུ་ལ་ད་རྒྱ་གར་གྱི་གནའ་རབས་རིག་གཞུང་དང་མཐུན་པ་དེ་ང་ཚོ་འཐབ་རྩོད་ཀྱི་བྱེད་སྟངས་ཀྱི་ལམ་ཁ་དེ་ཡང།

ཨང། ད་གོང་ས་མཆོག་གི་ད་ལྟ་དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཆེན་མོ་དང་ད་ལྟ་ནས་བཞེངས་མཁན་ནི་རིག་གཞུང་རྒྱ་གར་གྱི་གནའ་རབས་ཀྱི་རིག་གཞུང་འདི་གའི་དེའི་སླར་གསོ་གནང་ཡ་དེའི་ཐོག་ལ་འབད་བརྩོན་བྱས་དེ་གཙོ་བོ་ད་ང་རང་གི་བསམ་ཚུལ་ལ་ཡ་ད་རྒྱ་གར་གཞུང་འདི་ད་སྐྱབས་མགོན་རིན་པོ་ཆེ་གཙོས་པའི་ང་ཚོ་བོད་མི་ཚང་མ་ལོག་ལ་བཀའ་དྲིན་ཆེན་པོ་ཞེ་དྲག་རེད་པ། དེ་འདྲའི་ཅིག་ང་ཚོའི་བོད་ནས་བཙན་བྱོལ་ཡོང་པའི་སྐབས་སུ་ཡང་ངོས་ལེན་ད་ང་ཚོས་མ་གསུངས་ན་ད་ཅིག Welcome ལེགས་པ་དེ་བྱེད་མཁན་ད་ང་ཚོ་རྒྱ་གར་གཞུང་དེ་ཆགས་ཡོད་འདུག་བསམ་པ་ད་དེ་ལས་ཡང་ད་ལྟ་བར་དུ་ད་ང་ཚོ་དེར་གནས་ཏེ་ཡོད་རེད་དེ་འདྲ་ཡིན་དུས་ད་གོང་ས་མཆོག་གིས།

ལུག་སྐད་ལ་ཨ་ནེ། ད་ད་རེས་ཡང་དག་ང་ཚོས་གི་ཅིག་སྤྱིར་བཏང་ཧན་ད་རྒྱལ་བ་རིན་པོ་ཆེའི་ཐུགས་དགོངས་བཞེད་བཞི་པ་འདི་འདིའི་ཐོག་ལ་ཅིག་ང་ཚོས་གི་སློབ་གྲྭ་གི་སྤུ་གུ་ཚོས་གི་མ་འོངས་པ་དཀའ་ལས་རྒྱབ་བྱས་ནས་ཨ་ནེ་ཕ་གི་ལ་རྒྱ་གར་གི་གནའ་བོའི་རིག་གཞུང་འདི་ཚོ་གི་སྟེང་ལ་ཨ་ནེ་འགོ་ཁྲིད་ཐུབ་མཁན་གི་སྤུ་གུ་ཆགས་ཡ་དང། དེ་མ་ཡིན་པའི་ང་རང་ཚོ་དགོན་སྡེ་ཁག་མང་པོ་ནས་ཨ་ནེ་བླ་མ་དང་ཨ་ནེ་དེ་ནི་ཕ་ཅིག་དགེ་བཤེས་ལ་སོགས་པ་མང་པོ་ཅིག་ཕར་ནས་ཐོན་བྱས་ནས་ཁོང་ཚོས་ཀྱིས་ཅིག་འགན་འཁྱེར་བྱས་གཙོ་བོ་ཅིག་དང་འགོ་ཁྲིད་བྱས་ནས་ཇི་སྙེད་དེ་གིས་ཚང་མ་ང་ཚོ་བོད་པའི་གིས་ཅིག་ང་རང་ཚོའི་བཙན་བྱོལ་གཞུང་ནང་ལོགས་ནས་ད་བཙན་བྱོལ་གཞུང་ལ་འོ་རེད་ད་འོ་དེ་ནས་ཡར་ཡོང་ཡོང་བསྡད་པའི་གིས་ཨ་ནི་ང་རང་ཚོ་བོད་མི་ཚོས་ཀྱིས་བྱས་པ་འདྲ་ཞིག་ཡིན་ན་ཅིག་མ་འོངས་པ་སྤོབས་པ་ཆེན་པོ་སྐྱེས་ད་ཨ་ནི་རྒྱལ་བ་རིན་པོ་ཆེ་ཡིན་ན་ཁོང་གིས་གསུང་གི་ཡོད་རེད་བ་རྗེས་མ་ང། དབུགས་འགྲོ་བའི་གནས་སྐབས་ལ་ནི་དེ་འདྲའི་ཅིག་གི་ཁྱེད་ཚོས་དེ་འདྲའི་ཅིག་ལ་ང་ཅིག་བློ་ཕམ་བྱུང་ཡས་དང་དེ་འདྲའི་ཅིག་བྱུང་བ་འདྲ་ཅིག་ཡིན་ན་ནི་ང་སྐྱིད་པོ་ཡོང་གི་མ་རེད་ད་ཟེར་ན་ནི་ར། དེ་འདྲའི་གི་ཁོང་གི་དེ་ལྟ་དགོངས་གཞི་དེ་ཚོའི་དྲང་ཅིག་ང་ཚོས་གལ་ཅིག་མ་ལས་ཡས་ལ་ང་ཚོས་གི་ད་ང་རང་ཚོ་རང་གི་སྐྱོར་བརྒྱབ་ནས་ང་ཚོས་གི་དཀའ་ལས་བརྒྱབ་ནི་ད་ཅིག་དེ་ཚོ་ཚང་མ་འགན་འཁྱེར་ཡས་དང་བསླབ་གྲྭ་ཁག་རང་ནང་ལོགས་ནས་ཅིག་སྤྱིར་བཏང་ད་ཅིག་ཐུགས་ཀྱི་དམ་བཅའ་བཞི་བྱེད་ཀྱི་སྟེང་ལ་ང་ཚོས་གི་སྤུ་གུ་ཚང་མ་ལ་དུས་དང་རྣམ་པ་ཀུན་ཏུ་ལ་ནི་དེ་ཚོའི་ཐོག་ལ། གཅིག། ཁ་ལ་བོར་ད། དུས་ཚོད་ག་དུས་ཡིན་ནའང་ཀྱི་དེ་ཚོའི་ཐོག་ལ་སྤུ་གུ་གཅིག་ལ་མོས་ནས་ང་ཚོ་གི་ལབ་བྱས་ནས། ཁོང་ཚོ་ལ་ཅིག་རྨང་གཞི་འདིང་ཡས་འོ་དེ་ཚོ་ང་ཚོ་གི་འབད་བརྩོན་ཅིག་དགོས་དེ་ད་དཔེ་གནད་འགག་ཆེན་པོ་ཆགས་བསྡད་ཤག་དང་དེ་ཛ་དྲག་ཛ་དྲག་འདྲ་པོ་ཆགས་བསྡད་ཤག་ཨེ་བྱས་ཙང་ང་ཚོ་གི་དུས་ཚོད་ག་དུས་ཡིན་ནའང་ང་ཚོ་བ་དེ་འདྲའི་ཅིག་སྒྲུབ་ཡས་ལ་ང་ཚོ་འབད་བརྩོན་བྱས་པས་ཡིན་ལ་ནི། དམ་བཅའ་འདི་འདྲའི་ཅིག་དང་མཉམ་དུ་ད་དེ་རིང་ང་ཚོས་ཀྱི་ནི་ཐུགས་ཀྱི་དམ་བཅའ་བཞིའི་ཐོག་ལ་བཀའ་མོལ་དེ་ཙམ་བཞག་ཡ་ཡིན། རྒན་ལགས་རྣམ་པ་ཚོ་སྐུ་ངལ་འཛེམ་མེད་ཐོག་ལ་འདིར་ཕེབས་པ་ལ་ནི། བཀྲ་ཤིས་དེ་ལ་ལུང་འདྲེན་གྱི་སེར་མོ་བ་ཚང་མའི་ཚབ་ཞུས་བྱས་ཚང་མ་ལ་ནི་ཐུགས་རྗེ་གནང་ཞུ་ཡ་ཡིན་ཐུགས་ཆེ། ད་ལྟ་ངས་ཅིག་མཐའ་མ་དེ་ལ་འདི་ཅིག་ཞུ་ན་བསམ་སོང་བ་ནི་ཅིག་ང་ཚོས་ཀྱི་ད་ད་ལྟ་གོང་ས་མཆོག་ལ་ཡར་ད་སོ་སོའི་མི་རེ་ངོ་རེ་ནས་ཅིག་སྒེར་གྱི་ཡར་བརྟན་བཞུགས་ཕུལ་དགོས་བསམ་ན་རེད་བ་ད་ད་ག་རང་ངས་ཐུགས་ཀྱི་དགོངས་གཞི་ཞེས་འདི་ང་ཚོ་གི་སྒྲུབ་ཐབས་ཡོང་ཡ་འདི་སོ་སོའི་གི་ཉི་མ་ཉི་མ་ལག་ལེན་འཁེལ་ཐུབ་པ་ཡིན་ན་ད་ག་རང་ང་ཚོ་གི་གོང་ས་མཆོག་ལ་བརྟན་བཞུགས་ཕུལ་ཡ་འདི་རེད་བསམ་གི་ཡོད་ངས་ད་ག་རང་གནང་བ། རེད་རེད་གི་ལགས་སོ་ཐུགས་རྗེ་ཆེ། ལགས་སོ་འདི་ལ་ཐུགས་རྗེ་ཐུགས་ཆེ།

རྒྱལ་བའི་ཐུགས་བསྐྱེད་དམ་བཅའ་བཞིའི་སྐོར། ད་ཆ་དུས་ཁོམ་བཀྲེན་པའི་དུས་རབས་འདིར། དུས་ཡུན་ཐུང་ཐུང་དང་མཐུན་པའི་ནང་དོན་གང་ཕྱུག་ཕྱུག་ཞིག་འབུལ་ཐབས། ཞུས་ཡོད། ཚང་མས་གོ་ལ་གཅིག་གྱུར་གྱི་བསམ་ཤེས་ཐོག་གོ་ལ་སྤྱིའི་དཀའ་ངལ་རྣམས་དུས་འགྱངས་མེད་པའི་ཐོག་ནས་རང་ཉིད་ཀྱི་ནུས་ཚད་གང་ཡོད་པ་ཉིན་རེ་ནས་ཉིན་རེ་སྙིང་སྟོབས་ཞུམ་པ་མེད་པའི་ཐོག་ནས་རྒྱལ་བའི་ཐུགས་ཀྱི་དམ་བཅའི་རྩ་དོན་རྣམས་དུས་རྟག་ཏུ་ལག་བསྟར་འབད་པ་ཧུར་ལེན་ཡོང་བའི་རེ་བ་སྨོན་འདུན་ལན་མང་ཞུ། སྤྱོད་འཇུག་ལས། འཇིག་རྟེན་བདེ་བ་ཇི་སྙེད་པ། དེ་ཀུན་གཞན་བདེ་འདོད་ལས་བྱུང། འཇིག་རྟེན་སྡུག་བསྔལ་ཇི་སྙེད་པ། དེ་ཀུན་རང་བདེ་འདོད་ལས་བྱུང། མང་དུ་བཤད་དང་ཅི་ཞིག་དགོས། བྱིས་པ་རང་གི་དོན་བྱེད་དང། ཐུབ་པ་གཞན་གྱི་དོན་མཛད་པ། འདི་གཉིས་ཀྱི་ནི་ཁྱད་པར་ལྟོས། བདག་བདེ་གཞན་གྱི་སྡུག་བསྔལ་དག། ཡང་དག་བརྗེ་བར་མ་བྱས་ན། སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་ཞེས་པ་ལ་ཚང་མས་དགོངས་འཇགས་འཚལ་ཞིང་ཐུགས་དཀྱིལ་དུ་འཇོག་གནང་ཡོད་པ་ཞུ། ཐེངས་འདིའི་རླུང་འཕྲིན་ལེ་ཚན་འདི་གར་མཚམས་འཇོག་ཞུ་རྒྱུ་ཡིན་པས་ཐུགས་སྣང་གནང་བར་སྙིང་དབུས་ནས་ཐུགས་རྗེ་ཆེ་ཞུ། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་པར་ཐུགས་རྗེ་ཆེ་བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི FM དགུ་བཅུ་ཚེག་བཞི་ཐོག་ཟླ་རེ་ལ་དུས་གཉིས་རེ། གཟའ་མཇུག་སོ་སོར་རྒྱང་སྲིང་ཞུས་དང་ཞུ་བཞིན་ཡོད། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་ཡག་ཐུགས་མ་བསྙེལ་བ་གནང་རོགས། རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང་སྐུ་གཟུགས་ལ་ཐུགས་ཅག་གནང་དགོས།